ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་བདུན། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། ལོ་རབས་བཞི་བཅུའི་ནང་གི་རྒྱ་གར་གྱི་གཞུང་གསར་པ་དང་བོད་ཀྱི་འབྲེལ་བ་དང་དེ་བཞིན་བོད་ཀྱི་ཚོང་དོན་སྐུ་ཚབ་ཕྱི་རྒྱལ་རྒྱལ་ཁབ་ཁག་ཅིག་ནང་ཕེབས་པའི་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་ཤིང་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན།

ལས་ཀྱི་སྣེ་མོར་གཏོགས་པ་ཟེར་ན་མི་འདུག་ཆབ་སྲིད་ཀྱི་ཁ་ལོ་སྒྱུར་མཁན་ཟེར་ན་མི་འདུག་ཁོང་ཚོ་གིས་ད་རྒྱ་གར་བར་བརྒལ་སྲིད་གཞུང་དེ་དང་ཨ་ནི་དེའི་གོང་གི་དབྱིན་ཇིའི་སྲིད་གཞུང་གཉིས་ལ་གཟིགས་སྟངས་ཟེར་ན་འདྲ་དཔེ་དེ་ཆབ་སྲིད་ཀྱི་ཚོད་བགམ་རྒྱག་སྟངས་དེ་ལྟའི་ཚོད་ཀྱིས་ང་ཚོས་ཀྱི་ཅིག་འཐུས་ཤོར་ཕྱིན་པ་ཟེར་ན་འདྲ་ཚོད་བགམ་མ་འགྲིག་པ་ཟེར་ན་འདྲ་དེ་འདྲས་བྱུང་བའི་གནས་ཚུལ་ལུ་ཞིག་བལྟས་ཡོད་པའི་གི་སྣང་ཚུལ་ཤུགས་ཆེན་པོ་ཡོད་རེད་དཔེ་བཤད་ན་དུས་སྐབས་དེ་སྐབས་སུ་ང་རང་ཚོའི་ངོས་ནས་ངོས་འཛིན་ལུ་ཅིག་ག་འདྲ་བྱེད་ཀྱི་ཡོད་རེད་ཟེར་ན། དབྱིན་ཇི་དེ་ཕར་ལོག་པ་ཡིན་པ་ཡིན་ན་རྒྱ་གར་གཞུང་དེ་ཨ་ནི་རྒྱ་གར་རང་གིས་འཛིན་སྐྱོང་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཟེར་དེའི་ཐོག་ལ་ང་ཚོས་གི་ཅིག་ཅིག་བསམ་ཚོད་ཅིག་བྱེད་ཀྱི་འདུག་ཨ། བྱས་ཙང་ད་ལྟའི་བསམ་ཚོད་དེ་ག་རེ་རེད་ཟེར་ན་གཅིག་ནས་དུས་སྐབས་དེ་སྐབས་སུ་རྒྱ་གར་རང་བཙན་ཐོབ་བཞིན་པའི་གི་བརྒྱུད་རིམ་འདིའི་ནང་ལ་ཡང་ནང་ཁུལ་གྱི་རྒྱ་གར་དང་པ་ཀི་སི་ཐན་གཉིས་ཀྱི་བར་ལ་འཁྲུག་རྩོད་ཤུགས་ཆེན་པོ་ཡོད་རེད་དེ་ག་ནང་བཞིན་བང་ལ་དེ་ཤི་གི་གནས་ཚུལ་དང་དེ་འདྲའི་རྐྱེན་པས་ཀྱི་གཞི་རྩའི་རྒྱ་གར་དབྱིན་ཇིའི་འོག་ནས་རང་བཙན་ཞིག་ཐོབ་ཀྱི་ཡོད་རེད་དེ་ཡིན་ནའང་ལ་ནང་ལོགས་ལ་ཡང་དཔེ་དེ་ཤོག་ཁ་ལོ་ཅིག་ཤུགས་ཆེན་པོ་ལོ་བྱེད་པ་མི་ཚད་ལྷག་པ་དུ་ད་འདི་ང་ཚོའི་པ་ཀི་སི་ཐན་ཞུ་དགོས་རེད་དེ་དང་ཨ་ནི་རྒྱ་གར་གཉིས་དཔེ་དེ་ལོགས་ཀ་བྱེད་ཁ་བྱེད་ཀྱི་མིན་པ་ཟེར་ཡས་ཀྱི་གནས་ཚུལ་འདི་གི་ཐོག་ལ་རྙོག་དྲ་ལོ་ཤུགས་ག་ལ་གང་འཚམ་ཡོད་དུས་སྐབས་སུ། བོད་གཞུང་གི་ངོས་ནས་སྐབས་དེ་དུས་ད་ལས་ཀྱི་སྣེ་མོར་གཏོགས་པའི་གལ་སྲིད་རྒྱ་གར་དབྱིན་ཇིའི་གཞུང་དེ་གི་རྒྱུན་འཛིན་ཏེ་དེ་འདིས་ང་ཚོའི་རྒྱ་གར་ཞི་ཏཱ་གསར་དུ་དབུལ་བའི་ག་རེ་ཟེར་ན་དེ་རང་བཙན་ལེན་མཁན་གྱི་རྒྱ་གར་དེ་བྱས་པ་ཡིན་ན། མགོ་ཞིག་ག་འདྲ་ཐོན་གྱི་རེད་ཐོན་གྱི་མ་རེད་ཟེར་གྱིས་དེའི་ཐོག་ལ་ང་ཚོས་ཀྱི་ད་གཟིགས་ཚུལ་ཟེར་ནའང་འདྲ་ཞིག་ཐོན་གྱི་མ་རེད་བསམ་པའི་བསམ་ཚུལ་དེ་བཟུང་བྱས་ཨ་ནི་དེ་སྔའི་རྒྱ་གར་དབྱིན་ཇིའི་གཞུང་དང་ཨ་ནི་བར་བརྒལ་གཞུང་ཟེར་ནའང་འདྲ་རྒྱ་གར་གཞུང་གསར་པ་དེའི་ཐོག་ལ་ང་ཚོས་ཀྱི་ལྟ་སྟངས་ལུ་ཏོག་ཙམ་མི་འདྲ་བ་ཡོད་རེད་ད་དེའི་གི་མི་འདྲ་བའི་གནས་ཚུལ་གཅིག་ག་རེ་ཟེར་ན་རྒྱ་མིའི་གི་ཕུ་བརྒྱབ་བྱས་བྱུང་ཡོད་ས་རེད་གཉིས་ནས་ང་ཚོས་ཀྱི་སྐབས་དེ་དུས་ཀྱི་རྒྱ་གར་གཞུང་གི་ཆབ་སྲིད་ཀྱི་གནས་བབ་ལ་ཚོད་བགམ་མ་འགྲིག་པ་ཟེར་ན་འདྲ་དེ་འདྲས་ཀྱི་གནས་བབ་ཐོག་ནས་བྱུང་ཡོད་རེད་གསུམ་ནས་དུས་སྐབས་དུས་ཀྱི་ང་ཚོའི་བོད་ཀྱི་མཐོ་རིམ་མི་སྣ་འདི་ཚོས་ཀྱི། ཚང་མ་མ་རེད་པ་འགའ་ཤས་ཀྱི་ད་འབྲེལ་ཡོད་འགའ་ཤས་ཀྱི་སོ་སོའི་གི་ག་རེ་ལབ་དགོས་རེད་དཔེ་དེ་ཅིག་ཁེ་ཕན་ཟེར་ན་འདྲ་སྒེར་གྱི་དགོས་མཁོ་ཟེར་ན་འདྲ་དེ་འདྲས་ཀྱི་གནས་བབ་ལ་བསྟུན་བྱས

ངས་ཡིག་ལན་དུ་ངའི་ལག་པ་ཐེབས་མ་བྱུང། རྗེས་མ་སྐུ་མདུན་གྱིས་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ཟེར་མཁན་ཅིག་འདུག་ག། འདི་ནང་དེ་གནང་ཤག་ཡིག་ལན་འདི་འདྲ་ཅིག་འབྱོར་བ་རེད་ཟེར་ནས་གསལ་ཁ་གནང་ཤག་ད་འདི་ནང་ལ་ཕར་ཡིག་ལན་འདི་ནང་ལ་ཡང་ན་ཆིངས་ཡིག་རྒྱག་གི་ཡིན་ཟེར་ཡ་རུ། ཡང་ན་གནས་སྐབས་ཆིངས་ཡིག་འདི་ལ་གནས་གི་ཡིན་ད་ཟེར་ནས་ཕར་བཀའ་ལན་གནང་ཡོད་དམ་མེད་ངས་རྩ་ནས་ཤེས་མ་བྱུང་དང་ཐོག་ཏུ་ཙང་ཤེས་མ་བྱུང་ཚུར་ནི་འདི་གནང་དགོས་རེད་ཟེར་ནས་འདི་འདྲ་ཅིག་རྒྱག་ཞུས་ཡོད་རེད། ང་ལྟར་དོན་དག་འདི་འདྲའི་ཕྱིར། ཨན་འདི་ནས་བྱས་ནི། ད་རྒྱ་གར་དང། བོད་གཞུང་གི་འབྲེལ་བ་དེ། ད་དབྱིན་ཇིའི་དུས་ཀྱི་འབྲེལ་བ་ནང་བཞིན་ཅིག་ལ་གནས་པ་ལ། ང་ཚོས་ཡིད་ཆེས་བྱེད་ཀྱི་ཡོད་རེད། འདི་འདྲ་རེད། ད་འདི་ནས། དབྱིན་ཇིའི་སྐུ་ཚབ་རྒྱ་གར་ལྷ་ས་ཡོད་མཁན་དེ་ཚོ་རྒྱ་གར་མིང་འདོགས་ལ་ཚུར་བསྒྱུར་བ་རེད། རྒྱ་གར་མིང་འདོགས་ལ་བསྒྱུར། བསྒྱུར་བཅོས་བྱས་པ་རེད། ད་འདི་ནས་འབྲེལ་བྱེད་དུ་ཅིག་སེང་དེ་ཚོ་ག་འགའ་ལ། རྒྱ་གར་མི། འབྱོར་བྱས་འདི་འདྲ་བྱེད་ཀྱི་ཡོད་རེད། ལགས་འོང། ད་ད་ལྟ་གོང་ལ་ང་ཚོ་སྟོབས་ལགས་ཀྱིས་ནི་གནད་དོན་གསུངས་པའི་ཐོག་ནས་ནི་བོད་དང་རྒྱ་གར་གྱི་འབྲེལ་བའི་སྐོར་འདི་ངོ་སྤྲོད་ཅིག་གནང་སོང་བྱས་ཙང་འདི་གའི་གི་ཐོག་ནས་ནི་ཞིབ་ཕྲ་ཅིག་ང་ཚོ་ཡང་དཔེ་མཚོན་དང་བཅས་པའི་ཐོག་ནས་ངོ་སྤྲོད་ཞིག་གནང་རོགས་གནང། དེའི་གནས་སྟངས་དེ་ག་འདྲ་ལ་བྱུང་དགོས་རེད་ཟེར་ན། རྒྱ་གར་བར་བརྒལ་སྲིད་གཞུང་འདི་གི་སྐབས་དེ་དུས་ཀྱི་ད་ཀོང་རེ་སི་གི་ཅིག་ཤུགས་ལུས་འཛིན་བསྡད་དགོས་རེད་དེ་བྱེད་དུས་སྐབས་སུ་སྐབས་དེ་དུས་ཀྱི་རྒྱ་གར་བར་བརྒལ་སྲིད་གཞུང་གི་ཚོགས་གཙོ་གཞོན་པ་ལུས་དེ་དང་ཕྱི་འབྲེལ་གྱི་ཐོག་ལ་ལས་ཀ་བྱེད་མཁན་དེ་པཎྜི་ཏ་ཇ་ཝ་ཧར་ལལ་ནེ་རུ་རེད། ཨ་འདི་ག་ནང་བཞིན་གྱི། སྐབས་དེ་དུས་ཀྱི་ཅིག་བར་བརྒལ་གཞུང་གི་ད་ལས་ཀ་ཤུགས་ཆེ་ཤོས་བྱེད་མཁན་ཅིག་ས་རོ་ཇི་ནའི་ཌུ་ལ་ནི་ཞུ་ཡག་གི་ཅིག་ཨ་ཅག་ལགས་ཟེར་ན་འདྲ་ལྕམ་ཅིག་ཡོད་རེད་བྱས་ཙང་དེ་ཚོ་གི་ངོས་ནས་ཨ་ནི་ཨེ་ཤི་ཡའི་གི་ཚོགས་འདུ་དེ་སྐོང་དུས་ཡིན་ན་རེད་དེ་མ་ཡིན་པའི་རྗེས་ལ་ད་རྒྱ་གར་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་བདུན། ཟླ་བ། ཟླ་བརྒྱད་པའི་ཚེས་པ་བཅོ་ལྔ་ཉིན་དེ་ཚོ་ལ་ད་རང་བཙན་དངོས་སུ་ཐོབ་གི་ཡོད་དུས་སྐབས་སུ་སྐབས་དེ་དུས་ཀྱི་ང་ཚོ་བོད་གཞུང་ལ་ཡི་གེ་ཞིག་བཏང་འདུག་ཨ། ཡི་གེ་བཏང་བྱས་ག་རེ་ཟེར་ན་རྒྱ་གར་གྱི་བར་བརྒལ་གཞུང་གི་ངོས་རྒྱ་གར་གཞུང་གསར་བའི་ངོས་ནས་ཨ་ནི་བོད་གཞུང་དང་མཉམ་པོ་ཅིག་མ་འོངས་པའི་འབྲེལ་བ་བྱེད་དུས་སྐབས་ཆབ་སྲིད་འབྲེལ་བ་ཞིག་བྱེད་དུས་སྐབས་སུ་རྒྱ་གར་གཞུང་གི་ངོས་ནས་ཨ་ནི་ང་ཚོའི་གཞུང་གསར་བ་དེ་སྔོན་མའི་དབྱིན་ཇིའི་གི British India གི་རྒྱུན་འཛིན་གི་གཞུང་དེ་རེད་ཨ་ནི་དེ་ལ་བོད་གཞུང་གི་ངོས་ནས་ངོས་འཛིན་བྱེད་ཐུབ་གི་རེད་པས། ཅིག་ཡི་གེ་ཞིག་བསྐུར་ཡོད་རེད་བྱེད་ཐུབ་ཀྱི་རེད་པས་ཟེར། དེ་བྱེད་ཐུབ་པ་ཡིན་ན་ང་ཚོའི་ཆིངས་ཡིག་དང་འདི་ཚོའི་གྲས་ཀྱིས་ད་སྔོན་མ་དབྱིན་ཇི་ལ་སྐབས་སུ་ཆིངས་ཡིག་ག་རེ་བཞག་ཡོད་པ་ཡིན་ན་འདི་མ་ཅིག་རང་འཇགས་རང་རྒྱུན་འཛིན་བྱེད་དགོས་ཀྱི་འདུག་བ་ཡང་མིན་ན་ང་ཚོ་གསར་དུ་བསྐྱར་དུ་ཅིག་ཆིངས་ཡིག་གསར་བ་འཇོག་དགོས་འདུག་ཟེར་ཅིག་དེ་འདྲ་གི་ཡི་གེ་ཅིག་བསྐུར་ཡོད་རེད། ད་ཡི་གེ་དེ་དེ་ལྟ་བུ་ཅིག་དབྱིན་ཇི་གཞུང་གིས་ཡང་རྒྱ་གར་དབྱིན་ཇི་གཞུང་གིས་ཡང་བསྐུར་ཡོད་རེད་ད་ང་ཚོའི་གི་རྒྱུན་འཛིན་དེ་ཨ་ནི་རྒྱ་གར་གྱི་གཞུང་གསར་བ་དེ་བྱེད་ཀྱི་ཡོད་རེད་ཨ་ནི་དེ་ལ་ཁྱེད་རང་ཚོས་འབྲེལ་བ་བྱེད་དུས་སྐབས་སུ་འདུག་འདུག་འདུག་བྱེད་དགོས་རེད་ཨ་ནི་ང་ཚོའི་གི་དབྱིན་ཇིའི་གཞུང་གི་ངོས་ནས་མཚམས་མཚམས་ནས་ལྷ་ས་ལ་སྐུ་ཚབ་ཅིག་ད་སྐུ་ཚབ་ཟེར་དགོས་རེད་ང་ཚོའི་མི་ཅིག་གཟིགས་སྐོར་འགྲོ་མཁན་ཟེར་ན་དེ་འདྲ་བྱེད་མཁན་ཞིག་ལ་ཨ་ནི་བཏང་ཐུབ་པ་ཟེར་ག་རེ་ཟེར་ན་འགྲོ་ཆོག་ཡ་དེ་ལ་ང་ཚོ་སྔར་བཞིན་ང་ཚོ་ཡིན་པ་ཡིན་ན་མོས་མཐུན་ཡོད་ཟེར་དེ་འདྲ་བཏང་ཡོང་དུས་སྐབས་སུ་ད་ང་ཚོའི་ངོས་ནས་ག་རེ་བསམ་ཡོད་རེད་ཟེར་ན་ཐོག་མ་དེ་ངས་ད་གིན་ཞུ་ཡས་དེ་བྱས། རྒྱ་གར་དབྱིན་ཇིའི་གཞུང་འདི་གི་རྒྱུན་འཛིན་དེ་གསར་དུ་དབུ་བརྙེས་པའི་རྒྱ་གར་གཞུང་འདིས་བྱས་པ་ཡིན་ན། དེ་ཏག་ཏག་ཅིག་རྒྱུན་འཛིན་དེ་བྱེད་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཟེར་གྱི་གནས་ཚུལ་དེ་གཅིག་བྱུང། གཉིས་པ་དེ་ལ་ང་ཚོས་ཀྱི་ལོ་རྒྱུས་ཐོག་ནས་ག་རེ་ཞིག་ང་ཚོ་དབྱིན་ཇིའི་དུས་སྐབས་དེ་ནང་ལ་ང་ཚོ་ལ་ག་རེ་ཞིག་ཕམ་ཤོར་བསྡད་ཡོད་རེད་ཟེར་ན་མེག་མ་ཧོན་ལན་ལ་ཉེ་འདི་གི་ཐོག་ནས་ད། དངོས་གནས་བྱས་ན་སིམ་ལའི་ཆིངས་ཡིག་དེ་ང་ཚོས་ཀྱི་ངོས་ནས་ག་རེ་བྱས་ཀྱི་ཁས་ལེན་དང་ཅིག་བཞག་ཡོད་རེད་ཟེར་ན་བོད་དེ་རྒྱ་མིའི། འོག་ནས་ཨ་ནི་ག་རེ་ཟེར་ན་དེའི་ཤུགས་རྐྱེན་དང་དེ་འདྲ་ག་གའི་མེད་པའི་ཐོག་ནས་བོད་དང་རྒྱ་ནག་གཉིས་འདྲ་མཉམ་གྱི་རྣམ་པ་བཟོས་ཀྱི་ཆེད་དུ་ཨ་ནི་དབྱིན་ཇིས་བར་ཞུགས་བྱེད་དགོས་ཡ་དང་དེའི་གི་བར་ཞུགས་བྱེད་དགོས་ཡ་དབྱིན་ཇི་ཁོ་རང་ལ་ཐོབ་ཐང་ལོ་ཅིག་མིག་མ་ཧོན་ལན་ལ་ཉེ་དུ་དབྱིན་ཇི་ཁོ་རང་ཚོས་གང་བཤད་དེ་ལ་ང་ཚོས་གི་ཉན་འཇོག་ལོ་བྱས་ཅིག་བསྡད་བྱས་ཨ་ནི་ང་ཚོའི་གི་མོན་ཡུལ། གི་ས་ཆ་མང་པོ་ཅིག་བོད་གཞུང་གི་ས་ཆ་མང་པོ་ཅིག་བར་སྐབས་ཅིག་ནས་ཕར་ཤོར་བསྡད་པ་རེད་པ་བྱས་ཙང་ད་དེ་ད་རྒྱ་གར་གཞུང་དབྱིན་ཇིའི་གཞུང་དེ་ཕར་འགྲོ་དུས་སྐབས་སུ་སྔོན་མའི་ཆིངས་ཡིག་དེ་རྒྱུན་འཛིན་བྱས་པ་ཡིན་ན་ཨ་ནི་ང་ཚོའི་གི་མོན་རྟ་དབང་དང་དེ་ཚོས་གི་ས་ཆ་ཚང་མ་ལོ་རྒྱ་གར་གཞུང་གསར་པ་དེ་ལ་ཕར་རང་བཞིན་གི་ཤོར་འགྲོ་དགོས་པ་རེད་པ་སྔོན་མ་དེ་རྒྱུན་འཛིན་བྱས་པ་ཡིན་ན་ད་དེ་འདྲ་ཅིག་ཤོར་ཡོང་དུས་སྐབས་སུ་ང་ཚོའི་ངོས་ནས་ད་རྒྱ་གར་གཞུང་གསར་པ་དེ་ལ་གནས་དུས་ཚོད་ཚོད་ཟེར་ན་འདྲ་ད་དུས་སྐབས་སུ་ཅིག་ས་ཆ་དེ་ཚུར་རག་གི་རེད་བསམ་བསམ་བསམ། དེ་ག་ནང་བཞིན་གྱི་དེའི་གོང་ལ་དབྱིན་ཇི་ཁོ་རང་ཚོ་ལ་ལ་ཡོད་རེད། སིམ་ལའི་ཆིངས་ཡིག་འདི། ཁོ་རང་ཚོ་དབྱིན་ཇི་ག་དུས་ཡིན་ན་བོད་ལ་ཅིག་ཕར། ཅིག་རྫིག་རྫིག་ཟེར་ན་འདྲ་ཅིག་བཏང་ཡོང་དུས་སྐབས་སུ་སིམ་ལའི་ཆིངས་ཡིག་དང་འགལ་གྱི་འདུག་སིམ་ལའི་ཆིངས་ཡིག་དང་འགལ་གྱི་འདུག་ཟེར་བཤད་བསྡད་ཀྱི་ཡོད་རེད། དངོས་གནས་སིམ་ལའི་ཆིངས་ཡིག་འདིའི་ནང་ལ་བོད་དང་རྒྱ་ནག་གཉིས་འདྲ་མཉམ་གྱི་ཆིངས་ཡིག་བཞག་ཡ་དང་བོད་ཀྱི་ཤར་ཕྱོགས་ཀྱི་ས་ཆ་མང་པོ་ཞིག་ལ་རྒྱ་ནག་གིས་ད་གཟོད་བཙན་འཛུལ་སླེབས་ཀྱོག་ཚང་མ་ཕར་ཕྱིར་འབུད་བྱེད་དགོས་ཡ་དང་འདི་འདྲའི་གནས་བབ་དེ་གཙང་མ་བཟོ་དགོས་ཡ་དེ། དབྱིན་ཇི་གི་ལས་འགན་རེད་མདོར་བསྡུས་ནས་བཤད་ན་དབྱིན་ཇི་གིས་རྒྱ་ནག་ལ་གནོན་ཤུགས་སྤྲད་དེ་བོད་ཀྱི་ཐོག་ལ་རྒྱ་ནག་གིས་མ་བདག་བདག་བཟུང་བྱས་ཚང་མ་ལོ་གཅིག་བཀག་འགོག་བྱེད་དགོས་གི་རེད་ད་དེ་བྱེད་ཐུབ་གི་ཡོད་མ་རེད་ཟེར་ག་རེ་ཟེར་ན་ང་ཚོའི་གི་རྒྱ་དང་བོད་གཉིས་ཀྱི་ས་མཚམས་དེ་སྐབས་དེ་དུས་མངའ་ཁོངས་ཀྱི་ས་མཚམས་དེ་ཆབ་སྲིད་ཀྱི་མངའ་ཁོངས་ས་མཚམས་ལོ་གི་དེ་འབྲི་ཆུ་ཆགས་བསྡད་ཡོད་རེད་པ།

ལྷོ་ངོས་ལ་ཡོད་ཀྱོག་གི་བོད་ཀྱི་ས་ཆ་མང་པོ་ཅིག་རང་བཞིན་གྱིས་རྒྱ་གར་གཞུང་གསར་པ་དེ་ལ་སྤྲོད་དུས་སུ་དེ་ང་ཚོས་ཅིག་སྟེར་འདོད་ཅིག་ཡོད་པ་མ་རེད། སྐབས་དེ་དུས་ཀྱི་གནས་སྟངས་ཅིག་ངོས་ནས་ཞུས་པ་ཡིན་ནའི་ཨ་ནི་སོ་སོའི་རྒྱལ་ཁབ་ཅིག་གི་སོ་སོའི་ས་ཆ་ཤོར་བ་དེ་ད་ག་དུས་ཡིན་ནའི་ཚུར་ལེན་ཡག་གི་འབད་བརྩོན་དེ་མུ་མཐུད་ཡོད་བསྡད་པ་ཅིག་གི་རེད་པ་བྱས་ཙང་རྒྱ་གར་གྱི་གཞུང་གསར་པ་དེ་སླེབས་པའི་སྐབས་ལ་བོད་གཞུང་གི་སྔོན་ལ་ཤོར་བསྡད་པའི་ས་ཆ་དེ་གའི་ཚུར་ལེན་ཡག་དེ་ཁོ་རང་བཞིན་གྱིས་ལས་ཀའི་ནང་ལོགས་གི་ཆ་ཤས་ཅིག་ཆགས་ཀྱི་ཡོད་རེད་པ། རེ་རེ་འགྲོ་ག་ལ་ས་ཆ་རེད་ད་ཁོ་ག་རེ་ཟེར་ན་འོས་ཤིང་འཚམས་པ་དང་གཅིག་ལས་ལའོ། སུ་ཡིན་པ་ཡིན་ན་ད་ཁོ་ག་རེ་ཟེར་ན་གཅིག་འབད་བརྩོན་བྱེད་དགོས་ལུགས་ཅིག་རེད་པ་ཁོ་ག་རེ་ཟེར་ན་གོ་སྐབས་སྒུག་བསྡད་ཡོད་རེད་པ་རེད་པ། སྔོན་མ་ཡིན་ན་ལ་ཁ་ལ་མ་ག་ལ་བྱེད་དགོས་རེད་པ་ད་དེ་འདྲ་གོ་སྐབས་ཅིག་རག་དུས་སྐབས་སུ་གོ་སྐབས་དེ་བརྩོན་ལེན་བྱས་ཏེ་གལ་ཆེ་ཤོས་རེད་པ། ད་ཡིན་ན་ང་ཚོས་ཀྱིས་ག་འདྲ་ཅིག་བྱུང་ཡོད་རེད་ཟེར་ན། དུས་སྐབས་འདིའི་སྐབས་སུ། ང་ཚོས་ཀྱི་ཡི་གེ་གཅིག་བོད་གཞུང་ཕྱི་དྲིལ་ལས་ཁུངས་བརྒྱུད་བྱས་རྒྱ་གར་རྒྱ་གར་གྱི་དེ་ལ་ཡིག་ལན་དེ་ལ་ཕར་ནེ་རུ་ལ་ཡིག་ལན་དེ་ག་རེ་བཏང་ཡོད་རེད་ཟེར་ན། ཨ་ནི་བོད་ཀྱི་ཨ་ནི་ས་ཆ་ཡིན་པའི་ཀྱི་རྡོ་རྗེ་གླིང་དང་བཀའ་བློན་སྦུག་དང་འབྲས་ལྗོངས་དང་ཨ་ནི་མོན་དང་རྫ་ཡུལ་དང་གློ་དང་ལ་དྭགས་དང་ཡར་ཁྱིམ་དང་དེ་ཚོ་ཚང་མ་ཚུར་སློག་དགོས་ཀྱི་ཡོད་ཟེར་གྱི་དེ་འདྲས་ཀྱི་ཅིག་ཅིག་བཏང་བཞག་ཡོད་རེད་ད་གང་བྱས་མདོར་བསྡུས་ཞུས་ན

ཨཱ། དེའི་སྔོན་ལ་སྔོན་འགྲོ་དེ་ག་རེ་ཟེར་ན་རྒྱ་གར་གཞུང་དེ་དབྱིན་ཇིའི་རྒྱུད་འཛིན་དེ་ལ་ངོས་འཛིན་བྱེད་དཀའ་བྱེད་ཀྱི་མེད་ཞེས་བརྗོད་ར་བ། ཧུན་ཧུན་ཧུན་ཧུན། དེ་གསལ་པོ་དགོས་ཀྱི་ཡོད་རེད་ག་རེ་ཟེར་ན་རྒྱ་གར་གཞུང་དེ་དབྱིན་ཇིའི་རྒྱུད་འཛིན་དེ་ལ་ངོས་འཛིན་བྱས་པ་ཡིན་ན་དེ་ལ་གཞིགས་པའི་གི་བྱེད་ཕྱོགས་གཅིག་ཡོད་རེད་དེ་ལ་མ་བྱས་པ་ཡིན་ན་ཡང་བོད་དང་རྒྱ་རྒྱ་གར་གཞུང་གསར་བ་གཉིས་དེའི་བར་དེ་ལ་ཨ་ཆིངས་ཡིག་གསར་བ་བཞག་དགོས་དགོས་ན་བཞག་དགོས་དགོས་ར་བ། དེ་ལ་ང་ཚོས་གི་གཡོ་དེ་ཅིག་ལམ་སེང་ལན་ཁྱོན་ནས་སྤྲད་ཡོད་མ་རེད

སྐབས་དུས་བར་སྐབས་གཅིག་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་དང་བཞི་བཅུའི་ནང་ལ་རྭ་སྤོམ་ས་གསུམ་ཟེར་དུས་སྐབས་སུ་ད་ཚོང་པ་ཆེ་ཤོས་ལུ་ཇེ་ར་ང་ཚོས་ཀྱི་རྭ་སྒྲེང་བྱས་སྤོམ་མདའ་བྱས་ཨ་ནི་ས་འདུ་དེ་ཚོ་ད་ཁོ་ཚོའི་གྲས་ཀྱི་ཚོང་པ་དེ་ཚོའི་གྲས་ཀྱི་ཨ་ནི་བཀའ་བློན་སྦུག་དང་རྡོ་རྗེ་གླིང་དེ་ཚོ་ནས་རྒྱ་གར་གྱི་ཚོང་ཟོག་ཕར་བོད་ལ་འོར་ཡ་དང་མར་ནས་ཡར་རྒྱ་མིའི་ཚོང་ཟོག་ཚུར་བོད་ལ་འོར་ཡ་གྱི་དེ་འདྲས་ཀྱི་ཚོང་ལས་མང་པོ་བྱེད་དུས་སྐབས་སུ་གལ་སྲིད་བཀའ་བློན་སྦུག་དང་རྡོ་རྗེ་གླིང་དེ་ཚོ་ད་དེ་འདྲ་རྒྱ་གར་ཟ་རི་བི་རི་ཇི་ཆི་གི་ཝེ་ར་བ་དེ་འཐོར་ཞིག་འགྲོ་ཡ་དང་དེ་འདྲས་ཀྱི་གནས་བབ་དེ་འདྲས་ཡོང་ནི་དེ་ཚོའི་ས་ཆ་ང་ཚོ་ལ་ཚུར་རག་པ་ཡིན་ན་ཚོང་ཁྲལ་དང་བེད་དེ་ས་ཆ་གི་ཁྲལ་དང་མང་པོ་འཇོར་བ་དེ་འདྲ་རྒྱུག་དགོས་ཡོང་གི་མ་རེད་བསམ་བསམ་གི་དེ་འདྲས་ཀྱི་ཚོད་དཔག་ཟེར་ན་འདྲ། ད་ཧམ་སེམས་ལབ་དགོས་རེད་པས་ཉིན་མོའི་གཉིད་ལམ་ལབ་དགོས་རེད་དེ་འདྲས་ཀྱི་གནས་བབ་ཅིག་ཐོག་ནས་ས་ཆ་དེ་ཚོ་ཚུར་ཁྱེར་ཤོག་ཟེར་གྱི་གཅིག་གནས་ཚུལ་བྱུང་འགྱུར་ལུགས་གཅིག་ཡོད་རེད། གཉིས་པ་དེ་སྐབས་དེ་དུས་ཀྱི་ཨ་ནི་ཨེ་ཤི་ཡའི་ཚོགས་འདུའི་སྐབས་སུ་བོད་སྐད་དང་བོད་ཡིག་བེད་སྤྱོད་བྱེད་མཁན་ཚང་མ་ལ་མཐུན་ཚོགས་ཤིག་བཙུགས་དགོས་ཀྱི་འདུག་ཟེར་གྱི་བསམ་ཚུལ་དེ་ཡང་གོ་བརྡ་ལོག་པ་བྱུང་བཞག་ཟེར་མཁན་གྱི་གནས་ཚུལ་གཅིག་ཡོད་རེད་བྱས་ཙང་གང་བྱས་ད་དོན་དངོས་ས་ཆ་སློག་ཤོག་ལབ་མཁན་དེ་ཚང་མ་བོད་ལྗོངས་ཚོགས་འདུ་ཆེན་མོ་གི་ཐག་གཅོད་རེད་པས་ཡང་མིན་ན་བར་སྐབས་དེ་ལ་བར་འདི་ལ་བོད་གཞུང་ཕྱི་སྲིད་ལས་ཁུངས་ཀྱིས་ཅིག་བཟོས་དེ་ག་སེ་བཟོས་བཞག་ཡོད་རེད་པས་ཡང་མིན་ན་བཀའ་ཤག་གིས་དེ་ག་སེ་བཟོས་བཞག་ཡོད་རེད་པས། དེ་འདྲའི་གི་གནས་ཚུལ་དེ་གསལ་པོ་ཡོད་མ་མི་འདུག་དོན་དག། ཡིག་ཆ་ལ་གསལ་པོ་མེད་ཁྱོད་ཀྱི་གཞི་རྩའི་སྐབས་དེ་དུས་ཡིག་ཆ་ཚང་མ། རྒྱ་གར་དབྱིན་ཇིའི་གཞུང་གི་དང་འབྲེལ་དང་རྒྱ་གར་གཞུང་དང་འབྲེལ་བའི་ཡིག་ཆ་དེ་ཚོ་ཅིག་ང་ཚོ་ལ་རག་འགྲོ་གི་འདུག་ཡིན་ནའང་འདིའི་གི་གནས་ཚུལ་དེ་སྐབས་དེ་དུས་ཞིབ་འཇུག་བྱེད་མཁན་དེ་ཚོས་ཀྱི་དཔེ་བྱས་ན་ལྷ་ས་ལ་ཡོད་མཁན་གྱི་དབྱིན་ཇིའི་གཞུང་གི་དོན་གཅོད་རྗེས་ལ་རྒྱ་གར་གྱི་དོན་གཅོད Hugh Richardson གྱིས་བརྟག་དཔྱད་ཞིབ་འཇུག་མང་པོ་བྱས་ཡོད་རེད་སྐབས་དེ་ག་རང་ལ་ཞིབ་འཇུག་བྱེད་ཡི་སླ་ཡོད་ར་དེ་ཚོ་རྩད་ལུས་ཅིག་ཡག་པོ་མ་འབྱོར་བ་དེ་ཡག་པོ་མ་འབྱོར་ཅིག་གོ་ལོག་མང་པོ་ཅིག་ཤོར་བྱས་ཨ་ནི་ཕྱིས་ལ་རྒྱ་གར་ནེ་རུ་གིས་ཨ་ནི་བོད་རྒྱ་མི་མངའ་ཁོངས་རེད་ཟེར་གྱིས་ཅིག་ཐོག་མའི་གི་ཕེག་དེ་ཅིག་ན་ཚ་ཡོང་རྐྱེན་ལབ་དགོས་རེད་པས་གིས་གནས་ཚུལ་ཡོང་རྐྱེན་རེ་ལབ་དགོས་རེད་བ་དེ་ཚོ་དང་འབྲེལ་བ་ཆགས་དེ་གྱོད་སོ་ཅིག་བྱུང་འདུག་བྱས་ཙང་ད་ངས་རྡོ་ལུག་རྒྱབ་པ་ཡིན་ན་རྒྱ་གར་གཞུང་ཕ་གིའི་གཞུང་གསར་བ་དེ་དང་ཡང་མིན་རྒྱ་གར་གཞུང་གསར་བ་དེ་དང་བོད་གཉིས་ཐོག་མའི་འབྲེལ་བ་དེ་རྒྱ་གར་གྱི་ངོས་ནས་བོད་དེ་ཨ་ནི་རང་བཙན་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་ཡ་དང་ཨ་ནི་རང་བཙན་རྒྱལ་ཁབ་དེ་ཡི་ཐོག་གི་གནས་བབ་ཅིག་བཟོ་ཐུབ་ཡ་ལ་རྒྱ་གར་གྱིས་ཅིག་བསམ་བློ་བཏང་རྒྱུ་ལྟ་བུ་ཅིག་ལ་ང་ཚོའི་ངོས་ནས་དུས་སྐབས་དེའི་སྐབས་སུ་དང་ཆབ་སྲིད་ཀྱི་གནས་བབ་དང་ཕྱི་འབྲེལ་གྱི་གནད་དོན་ཐོག་ནས་ཅིག་མགོ་མ་ཚོས་པ་ཟེར་ན་འདྲ་མཐོ་རིམ་གྱི་མི་སྣ་རེ་ཟུང་གིས་སོ་སོའི་གི་ག་རེ་ཟེར་ན་སྒེར་གྱི་ཅིག་ཁེ་ཕན་ལྟ་བུ་ཅིག་ལ་གཙོ་དོན་བྱས་རྗེས་བོད་གཞུང་གི་སྲིད་བྱུས་དེ་རང་འགྲེལ་བཤད་ལོག་འགྲེལ་ལྟ་བུ་བརྒྱབ་པ་ཟེར་ན་འདྲ་དེ་འདྲས་ཀྱི་གནས་ཚུལ་གྱི་རྐྱེན་པས་གཞི་རྩའི་ཡག་པོ་དང་འཇུག་པོ་ཞིག་མ་བྱུང་བའི་གི་སྐྱོན་བྱུང་འདུག་ཨ་ད་སྐབས་དེ་དུས་དངོས་གནས་ཀྱི་ཆིངས་ཡིག་ཅིག་བཞག་ཐུབ་པ་ཡིན་ན་ནེ་རུ་གིས་ལབ་ན་ད་ཆིངས་ཡིག་ཅིག་བཞག་ཐུབ་པ་ཡིན་ན་ཨ་ནི་ང་ཚོའི་ངོས་ནས་ད་ལྟ་བོད་དེ་ག་རེ་ཟེར་ན་རྒྱ་གར་གྱིས་སྐབས་དེ་དུས་རང་བཙན་རྒྱལ་ཁབ་ཅིག་ཡིན་པ་ལ་ངོས་འཛིན་བྱེད་པའི་གི་དཔང་རྟགས་གསལ་ཤོས་ཅིག་ཆགས་བསྡད་པ་རེད་བ། གནང་བ་ལ་འདི་འདྲས་ཞིག་རེད་རྙེད་པར་རེད་བྱ་རེད། རེད། ད་སྐབས་དེ་དུས་ཡང་རྒྱ་ནག་མི་སེར་རྒྱལ་ཁབ་དང་ཨ་ནི་རྒྱ་གར་གྱི་གཞུང་གསར་པའི་འབྲེལ་བ་དེ་ག་འདྲས་ཅིག་ཆགས་ཀྱི་ཡོད་ན་དེ་སྔོན་ལ་ཡིན་པས་ན་ཨེ་ཤེ་ཡའི་ཚོགས་ཆེན་ཐོག་ལ་ཡིན་ནའི་རྒྱ་ནག་མི་སེར་རྒྱལ་ཁབ་ཀྱིས་ཨ་ནི་བོད་ཀྱི་སྐུ་ཚབ་ནི་ཚོགས་ཞུགས་གནང་ཡ་དང་དེ་གྲས་ཀྱི་ཐོག་ལ་ཡིན་པས་ན་ཁོང་ཚོས་ཡང་རྒྱབ་ལོགས་ལ་ནི་འགོག་རྐྱེན་བཟོ་ཡ་དང་དེ་འདྲས་ཀྱི་གནས་ཚུལ་བྱུང་ཡོད་རེད་བ། དེ་དང་གཅིག་མཚུངས་ཀྱིས་བོད་གཞུང་དང་རྒྱ་གར་གཞུང་གསར་པའི་བར་གྱི་འབྲེལ་བ་གྱི་ཐོག་ལ་སྐབས་དེ་དུས་ཀྱི་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་ཕྱོགས་ནས་འགོག་རྐྱེན་བཟོས་པའི་གནས་ཚུལ་འདི་བྱུང་ཡོད་ན།
དེ་ག་ལ་དུས་སྐབས་འདིའི་སྐབས་སུ་ཤུགས་ཆེ་བོ་རང་ཡོང་ཐུབ་ཀྱི་མི་འདུག་བ་དཔེ་བཤད་ན་གོ་མིན་ཏང་གི་སྐབས་སུ་དང་དབྱིན་ཇི་གིས་བོད་ཀྱི་ཐོག་ལ་གནས་ཚུལ་ག་རེ་ག་རེ་བྱེད་ཀྱི་འདུག་ཟེར་དེའི་གི་གནད་དོན་འདིའི་ཐོག་ནས་དབྱིན་ཇི་དང་རྒྱ་ནག་གཉིས་ཁ་བརྡ་བྱ་འདོད་མེད་པ་དེ་རྒྱ་ནག་གི་སྲིད་བྱུས་ཅིག་རེད་འདུག་ཨ། ད་ལྟ་རྒྱ་གར་གཞུང་གསར་བ་དེ་དང་རྒྱ་ནག་གོ་མིན་ཏང་གཉིས་ཀྱི་བར་གྱི་འབྲེལ་བ་ཐོག་མའི་ཆ་ལ་བཤད་ན་སྐབས་དེ་དུས་རྒྱ་གར་གྱི་ཚོགས་གཙོ་དང་ཕྱི་འབྲེལ་གྱི་བློན་ཆེན་ནེ་རུ། འདི་ཚོའི་གྲས་ཡིན་པ་དེ་དབྱིན་ཇིའི་གི་ཅིག་མགོ་སྐོར་འོག་དང་དབྱིན་ཇིའི་གི་བཀོད་ཇུས་འོག་ལ་འགྲོ་གི་ཡོད་རེད་ཟེར་གྱི་མི་དེ་ཚོ་རྒྱ་ནག་ལ་འགྲན་འཛིན་དང་ཏོག་བསྡུར་ནི་རྒྱ་ནག་ལ་མཁྱེན་རྟོགས་དེ་ཀ་ཙམ་མི་འདུག་ལ་བོད་ལའང་ཤེས་རྟོགས་རྒྱུས་མངའ་དེ་ཀ་ཙམ་མི་འདུག་ཟེར་འདི་འདྲའི་བྱས་བྱས་ད་ང་ཚོས་ཀྱི་རྒྱ་གར་ལ་བོད་ཀྱི་ཐོག་ལ་ཐེ་ཇུས་མ་བྱེད་ཟེར་ལབ་པ་ཡིན་ན་ཡག་གི་མ་རེད་པས་ཟེར་གི་སྐབས་དེ་དུས་ད་ཁོ་རང་ཚོས་ཀྱི་ཅིག་ནང་ཁུལ་གོ་མིན་ཏང་གི་ཕྱི་སྲིད་ལས་ཁུངས་དང་བོད་སོག་ལས་ཁུངས་དང་ཨ་ནི་ཀྲུང་དབྱང་དབུས་སྤྱི་ཁྱབ་ཟེར་དགོས་རེད་ཁོ་རང་གི་དེའི་གི་ལས་ཁུངས་དེ་ཚང་མར་ཕར་ཚུར་གྲོས་བསྡུར་ལྟ་བུ་ཞིག་མང་པོ་བྱས་རྗེས་ཀྱི་སྐད་ཆ་བཤད་ཀྱི་འདུག་བ། བྱས་ཙང་གནས་ཚུལ་འདི་ཚོའི་ཐོག་ནས་བལྟ་ཡོང་དུས་སྐབས་སུ་རྒྱ་གར་དང་བོད་གཉིས་བར་ལ་སྐབས་དེ་དུས་ཙམ་པ། གཞི་རྩའི་གི་འབྲེལ་བའི་གནད་དོན་ཐོག་ལ་རྒྱ་མིས་ཞིབ་ཞིབ་ནང་ཞིབ་པོ་བྱེད་ཀྱི་འདུག་རྒྱ་གར་འདིས་གི་ག་རེ་ཟེར་ན་བོད་དང་ཉེ་པོ་འབྲེལ་བ་ཞིག་ཆགས་རྗེས་རང་བཙན་གྱི་ཆིངས་ཡིག་བཞག་པ་ལ་སོགས་པ་དང་རང་བཙན་ཡིན་པ་ངོས་ཁྱབ་བསྒྲགས་བྱེད་ཡས་ལ་ངོས་འཛིན་བྱེད་ཡས་ཀྱི་ལས་ཀ་བྱས་པ་ཡིན་ན། ཨ་ནི་སྔོན་མ་དབྱིན་ཇི་གིས་བྱས་པ་ལས་ཞེད་སྣང་ཚ་ཡ་ཡོད་ར་ད་སི་རྒྱ་ནག་ལ་ངོས་འཛིན་དེ་བས་གསལ་བོ་ཞུགས་འདུག་རྒྱ་གར་གིས་བོད་དེ་རང་བཙན་ཡིན་པར་ངོས་འཛིན་བྱེད་ཡ་དང་ཡང་མིན་ན་ཆིངས་ཡིག་བཞག་ཡ་དང་འོ་འདི་འདྲས་ཀི་གནད་དོན་གི་ལས་ཀ་དེ་ལག་པ་དེ་འཆང་ཚར་བ་ཡིན་པ་ཡིན་ན། སྔོན་མ་དབྱིན་ཇི་གིས་བོད་གི་གནད་དོན་ཐོག་ལ་ལག་པ་འཆང་བྱས་བོད་དང་རྒྱ་ནག་གཉིས་འབྲེལ་བ་སྡུག་པོ་བཟོ་ཡ་དེ་དང་འབྲེལ་མེད་བཟོ་ཡ་གི་སྲིད་ཇུས་དེ་ལས་རྒྱ་གར་བོད་གི་ཁོག་པའི་ནང་ལ་འཛུལ་བྱས་བོད་དང་རྒྱ་ནག་གཉིས་འབྲེལ་བ། དེ་བཀག་འགོག་བྱེད་ཡས་དེ་ཨ་ནི་རྦད་དེ་དབྱིན་ཇིས་བྱས་པ་ལས་སྡུག་གི་རེད་ད་ཟེར་ཞེད་སྣང་ཆེ་བོ་ཆེ་བོ་བྱེད་ཀྱི་འདུག་ཡིན་པ་ཡིན་ན་ལ་ཡང་སྐབས་དེ་དུས་ཙམ་པ་ཁར་ཐུག་ལ་རྒྱ་གར་ལ་ཨ་ནི་རྒྱ་ནག་གིས་བཀོད་ཇུས་བཏང་ཡ་ཟེར་ནའང་འདྲ་འབྲེལ་བ་དེ་གསལ་བོ་བྱེད་ཐུབ་མི་འདུག་དཔེར་བཤད་ན་ཨེ་ཤི་ཡའི་ཚོགས་འདུའི་སྐབས་སུ་བཀག་འགོག་མང་པོ་ཞེ་པོ་བྱས་རེད་དེ་རྒྱ་གར་གྱིས་ཁྱོན་ནས་ཉན་མི་འདུག་ཨ་ཡ་མེད་དུ་བཏང་བཞག་འདུག་ཨ་ནེ་རོ་གིས་ཡ་མེད་དུ་བཏང་བཞག་ཡོད་རེད་མང་པོ་ཞིག་ནས་ཡ་མེད་དུ་བཏང་བཞག་ཡོད་རེད་བཀག་འགོག་མང་པོ་ཞེ་པོ་ཅིག་བྱས་ཡོད་རེད་དེ་ག་ནང་བདག་གིས་ཕྱིས་ལ། ཁོ་རང་ཚོའི་རྒྱ་གར་ཕྱི་སྲིད་ལས་ཁུངས་དེ་ཚོ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་དང་གཟབ་གཟབ་ལུགས་ཞོར་བྱེད་ཀྱི་འདུག་ལ་རྒྱ་གར་གྱི་ནེ་རོ་དང་དེ་ཚོ་ལ་རྦད་དེ་ཁར་ཐུག་དེའི་ཐོག་ལ་སྐད་ཆ་བཤད་ཡ་ཐོག་ལ་དཔེ་བཞག་བཤད་ན་སྐབས་དེ་དུས་ཁོ་རང་ཚོའི་ཡི་གེ་གཏོང་རྒྱུ་གི་གནད་དོན་ཅིག་ལ་ཨ་ནི་ལྷ་ས་ལ་སྡོད་མཁན་ཧྲེན་ཙུང་ལིན་ཟེར་མཁན་རྒྱ་ནག་གོ་མིན་ཏང་གི་དོན་གཅོད་དེར་བ་དེ་དང་ཨ་ནི་ནེ་རོ་གཉིས་ངོ་ཤེས་ཀྱི་ཡོད་ས་རེད་དེ་འདྲ་ཡིན་དུས་སྐབས་སུ་ཧྲེན་ཙུང་ལིན་ཕ་ཡུལ་ལོག་འགྲོ་དུས་སྐབས་སུ་ཨ་ནི་ནེ་རོ་ཅིག་ཐུག་བྱས། ཨ་ནི་བོད་ཀྱི་གནད་དོན་ཐོག་ལ་འགྲེལ་བཤད་བརྒྱབ་ན་ཡག་པོ་འདུག་ཟེར་གྱི་མ་གཏོགས་ཕྱི་སྲིད་ལས་ཁུངས་ཁོ་རང་གི་ངོ་བོའི་ཐོག་ནས་རྒྱ་ནག་རྒྱ་གར་ལ་འབྲེལ་བ་བྱས་རྗེས་བོད་ཀྱི་གནད་དོན་ཐོག་ལ་ཅིག་སྐད་ཆ་བཤད་ཡས་ཀྱི་ཅིག་དེ་བྱེད་ཀྱི་མི་འདུག་བ་འཛེམ་བྱ་བྱེད་ཀྱི་འདུག་བ་ད་ཁོ་ངོ་བོ་གང་འདྲ་ཞིག་ལ་འགྱུར་ཡོང་བསམ་བྱས་ད་ཧྲེན་ཙུང་ལིན་གྱིས་ལབ་པ་ཡིན་ན་ཁོ་ཡིན་ཡང་རྒྱ་མི་རེད་དེ་ཡིན་ན་ལབ་མཁན་གྱི་ཁོ་གནས་ཚུལ་ལོགས་ཀ་རེད་ཕྱི་སྲིད་ལས་ཁུངས་ཀྱིས་ལབ་ན་ཁོ་ཕྱི་འབྲེལ་གྱི་གནད་དོན་ཅིག་དང་འབྲེལ་བ་ཆགས་བསྡད་ཀྱི་འདུག་བ་འོ་འདི་འདྲས་ཀྱི་ཅིག་གནས་བབ་ཟེར་དགོས་ར་ག་རེ་ཟེར་ན་གནས་སྟངས་བཟོ་འདྲ་འདི་འདྲས་ཅིག་ཤེས་རྟོགས་ཡོང་གི་འདུག་བ། ལགས་འོང། ལགས་འོང། བྱས་ཙང་ད། འདི་སྐབས་ལ་ཡིན་པའི་ན་ཡང་མུ་མཐུད་བྱས་བོད་དང་རྒྱ་གར་གྱི་ཚོང་འབྲེལ་དེ་ཡིན་ནའི་མུ་མཐུད་གནས་བསྡད་པ་ཅིག་རེད་ད་ལྟ་གོང་ལ་སྟོབས་ལགས་ང་ཚོ་གསུང་དུས་ཨ་ནི་སྐབས་དེ་དུས་བོད་ལ་ནི་ཚོང་པ་ཆེན་པོ་གསུམ་ཡོད་པ་རྒྱ་གར་དང་བོད་ཀྱི་ཚོང་འབྲེལ་རེད་དེ་ག་ནང་བཞིན་བོད་དང་རྒྱ་ནག་གི་ཚོང་འབྲེལ་འདི་གའི་བར་དུ་ལ་ཚོང་ཟོག་ནི་དབོར་འདྲེན་བྱེད་ཡ་དང་འདི་གས་ཡིན་པའི་ནི་འདུག་ཟེར་གནས་སྟངས་ད་ཆ་དེ་ལ་ལོ་རྒྱུས་ཀྱི་ཐོག་ནས་ཡིན་པའི་ནི་ལས་བོད་དང་རྒྱ་གར་གྱི་འབྲེལ་བ་དེ་ཞེ་དྲག་ཅིག་གི་ཟབ་བོ་ཅིག་རིག་གཞུང་གི་ཐོག་ནས་འབྲེལ་བ་ཟབ་བོ་ཡོད་པ་ཅིག་རེད་ད་ཡིན་ནི་ལས་རྒྱ་གར་གྱི་གཞུང་གསར་པ་དེ་དབུ་བརྙེས་པ་དང་ནི་ང་རང་ཚོ་བོད་གཞུང་གི་ཕྱོགས་ནས་ཡིན་ནའི་ལས་ཚོང་དོན་སྐུ་ཚབ་མངགས་གཏོང་གནང་ཡ་དང་འདི་གས་ཀྱི་ཐོག་ནས་ད་གཙོ་བོ་གཅིག་འདི་སྐབས་དེ་དུས་ཀྱི་གཅིག་གི་ཡུལ་གྲུ་མང་པོའི་ནང་ལོགས་ལ་འགྱུར་བ་ཆེན་པོ་གཅིག་གི་ཕྱིན་པ་ད་འཛམ་གླིང་དམག་ཆེན་གཉིས་པ་མཇུག་བསྒྲིལ་བའི་ནི་དུས་ཚོད་གཅིག་གི་ཡིན་དུས་འདི་གས་ལ་ད་ང་རང་ཚོ་ནི་རྒྱལ་སྤྱིའི་ཐོག་ལ་གོམ་པ་སྤོ་ཡ་དང་འདིའི་དམིགས་བསལ་གཅིག་ཡིན་དུས། ཐོག་མར་ད་བོད་ཀྱི་ཚོང་དོན་སྐུ་ཚབ་འདི་གནས་སྟངས་ག་འདྲས་གཅིག་འོག་ལ་ཕེབས་ཡོད་པ་འདིའི་སྐོར་ལ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་པ་ཅིག་ཡོད་སྟབས་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནི། ཚོང་དོན་སྐུ་ཚབ་ཚོགས་པ་འདིའི་ནང་ལོགས་ལ་དངོས་སུ་ངོ་བཅར་གནང་པ་བཅས་བྱ་གནང་གི་ཡོད། ང་ཚོའི་བོད་པའི་སྔ་མའི་ཚོང་དོན་འགྲོ་སྟངས་ད་ག་རེད། རྒྱ་གར་དང་རྒྱ་ནག་གཉིས་ལ་རྒྱག་གི་ཡོད་རེད་མ་གཏོགས་ཀྱི་དེ་ལ་སྤྲོད་དེ། ཨ་མི་རི་ཀ་དང་དབྱིན་ཇི་སན་ཚོས་རྒྱག་གི་ཡོད་མ་རེད། བོད་པའི་པགས་རིགས་འདི་གའི་དེ། ཡང་ན་རྒྱ་ནག་ལ་བཙོང་ཡང་ན་རྒྱ་གར་ལ་བཙོང། བོད་ལ་དགོས་ཡ་འདི་གའི་བཙོང་དོན་རྒྱ་གར་ནས་ཉོ་དགོས་པ་རེད།

དེ་འདྲ་སོང་ཙང་ད། བོད་པའི་ང་ཚོ་ཚོང་དོན་ཅིག་ཕར་ལྟ་བ་བྱས། རྐྱེན་འདི་ཚོང་དོན་པ་དེ་འདི་ལ་ཆ་འཇོག་འདྲ་ཞིག་བྱས་པ་མ་གཏོགས་རྐྱེན་འདི་འདི་རེད། ཚོང་དོན་ཕ་གིར་ལྟ་དགོས་ཡ་དེ་གང་ཡིན་ཟེར་ན། བོད་འདི་རང་དབང་རབ་ཅིག་ཡོད་པ་རབ་ཅིག་ཕྱི་རྒྱལ་ཁབ་ཚོས་ཤེས་ཀྱི་མ་ཤེས་ཀྱི་ཡོད་མ་རེད་བྱས་ཙང་འདི། བོད་འདི་འདྲ་ཞིག་གནས་ཡོད་ཟེར་ནས་ཕྱི་རྒྱལ་ཁབ་ཤེས་ཡ་གི་དོན་ལ་གསལ་བསྒྲགས་བྱེད་ཡ་དེ་འདྲ་རེད་ད། ང་ཚོའི་ལས་ཀའི་ཁག་གཅིག་འདི་རེད། ཕྱི་རྒྱལ་ཁབ་ལ་ང་ཚོ་བོད་པ་དེ་འདི་འདྲ་ཞིག་ཡོད་ད་ཟེར་ཡའི་གསལ་བསྒྲགས་བྱེད་ཡ་བྱས།

གསེར་ཡིན་ནའི་དངུལ་ཡིན་ནའི་འདི་གཉིས་ཞོག་དགོས་རེད། བྱས་ཙང་ད་ལྟ་ཕོ་ཐོ་ཡོད་རེད་ད་ད་དུང་ཡིན་ནའི་ཞོག་ཡ་མེད་གོ་ཉོ་གར་འགྲོ་གི་ཡིན་གསུངས་ཏེ་ཨ་ནེ་དཔེ་རྒྱབ་སྐྱོར་རོགས་རམ་གནང་བ་རེད། གནང་ནས་ང་ཚོ་འགྲོ་ཡ་ལ། ཨ་ནེ་ག་ཚོད་ཅིག་ད་ཡོད་མ་རེད། ད། དོན་དག་གསུམ་ཆགས་པ་རེད་དོན་དག་དང་པོ་དེ་ཕྱི་ལ་གསལ་བསྒྲགས་ཡོད་མ་རེད་ང་ཚོ་སེམས་ནང་ལ་ཉར་ནས། ཕ་གིར་སླེབས་དུས་ལུང་པ་སོ་སོ་ལ་ཨ་ནེ་ང་ཚོ་བོད་འདི་འདྲ་འདི་འདྲ་ཡིན་ད་ཟེར་ནས་ཁྱབ་བསྒྲགས་བྱེད་ཡ་དེ་རེད། གཉིས་པ་དེ་ཚོང་དོན་ལྟ་ཡ་རེད་བོད་ཀྱི་བལ་རྔ་པགས་རིགས་དེ་ཚོ་བཙོང་ས་ག་པར་འདུག། བོད་ལ་མཁོ་ཡག་ཡོ་བྱད་དེ་ཚོ་ཉོ་ས་ག་པར་འདུག། འདི་ལྟ་རྒྱུ་རེད། གསུམ་པ་དེ་གསེར་ཉོ་ཡག་འདི་རེད་ཨ་ནེ་འདུག་སེ་བྱས་ནས་ཕྱིན། གཅིག་གི་ཚོང་དོན་སྐུ་ཚབ་ཀྱི་མཚན་ཐོག་ནས་ཨ་ནི་ཡུལ་གྲུ་ཁག་གཅིག་ནང་ལོགས་ལ་འདུག་སེ་གཅིག་གི་ཕེབས་ཡོད་རེད་པ་དེ་ཡང་ང་རང་ཚོས་ནི་བོད་ཀྱི་ཡང་སྐབས་དེ་དུས་ཀྱི་ཡང་འགྱུར་བ་ཆེན་པོ་གཅིག་ལ་བརྩི་ན་འགྲིག་གི་མེད་འགྲོ། ང་བ་འགྲོ་ག་ལ་ད་དེ་ཧང་སང་གི་འགྱུར་བ་ཆེན་པོ་ལ་གཅིག་རེད་འདུག་ང་ཚོས་ཀྱི་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་བལྟས་པ་ཡིན་ན་གནས་ཚུལ་རླབས་ཆེ་ཤོས་ལོ་གཅིག་གཉིས་ཅིག་རེད་འདུག། ཨ་གཉིས་དེ་གཅིག་དེ་ག་རེ་ཟེར་ན་ང་ཚོའི་ཁ་སང་གོང་དུ་ཞུས་པ་ནང་ལྟར་ཨེ་ཤི་ཡའི་གི་ཚོགས་འདུ་འབྲེལ་བའི་དེ་ལ་བོད་དེ་རྒྱལ་སྤྱིའི་ཚོགས་ཆེན་ལ་ཐེངས་དང་པོ་ཞུགས་པ་དང་ཨ་ནི་དུས་སྐབས་དེའི་སྐབས་སུ་བོད་དེ་གཞི་རྩའི་རང་བཙན་རྒྱལ་ཁབ་རེད་དེ་ཡིན་ན་ལ་རྒྱལ་སྤྱིའི་རང་བཙན་གི་རྒྱལ་ཁབ་ཅིག་ཡིན་པའི་གི་ཅིག་ཕེག་དེ་མཚོན་རྟགས་གི་རྣམ་པ་ལོ་ཞིག་ཡོད་རེད་པ་དེ་ཚོ་ང་ཚོས་གི་གསལ་དེ་གོང་ལ་གསལ་སྟོན་ལོ་ཞིག་ཡོད་མ་རེད་པ་དཔེ་བཞག་ན་རྒྱལ་གླུ་དང་རྒྱལ་དར་དང

རྒྱལ་སྤྱིའི་ཐོག་ལ་དང་ངོ་སྤྲོད་ཟེར་ནའང་འདྲ། འདི་ཡི་གི་འབྲེལ་བ་ཕྱི་འབྲེལ་གི་འབྲེལ་བ་གཉིས་རེད། འདི་ཡི་གི་གནད་དོན་འདིའི་ཐོག་ལ་ཕེབས་རེད་འདུག་ངོ། ག་ས་ཅིག་ནང་དོན་དེ་དེ་རེད་འདུག་གནད་དོན་གཉིས་བོད་འདི་ག་རེ་ཟེར་ན་རྒྱལ་ཁབ་རང་བཙན་པ་ཞིག་ཡིན་པ་རྒྱལ་སྤྱིའི་ཐོག་ལ་ག་རེ་ཟེར་ན་དང་ངོ་སྤྲོད་དང་ཨ་ནི་ཕྱི་འབྲེལ་གི་འབྲེལ་བ་འཛུགས་ཡ་དེ་རེད་འདུག་བྱས་ཙང་འདི་ཡི་གི་གནད་དོན་འདི་ཡིན་དུས་སྐབས་སུ་དུས་སྐབས་དེའི་སྐབས་སུ་དཔེ་བཞག་བྱས་ན

པར་རྒྱུ་ད་བི་ས་གང་ག། མདུན་དང་རྒྱབ་གང་ག་ཡོད་རེད། འདི་རྒྱབ་ལོག་དེ་པར་རྒྱབ་ཙམ་དམའ་ས་རེད་མདུན་དེ་གང་ག་བསྡད་ཡོད། འོ་ད་འདི། བོད་པའི་པ་སི་དེ། ཕྱི་རྒྱལ་ལས་ཁུངས། ཕྱིའི་རྒྱལ་ཁབ་ལ། རང་དབང་རང་བཙན་གྱི་ཐོག་ལ། ཁྱེད་ལ་པ་སི་དེ་འདི་ཡིན། བོད་པ་སི་འདི་འདྲ་ཞིག་གནང་ཡོད་རེད། འདི་ནང་བཞིན། རྒྱ་གར་གྱི་རྒྱལ་ཚབ་མཐའ་མ་འདི Lord Mountbatten། ཟེར་འདི་རེད།

ཨ་ནི་འདི་ནས་ང་ཚོ་བོད་གཞུང་གི་སྟངས་རེད་འདི་འདྲའི་སོང་ཙང་ཐང་གི་ར་ཐབས་མེད་སོ་ཐ་གྱི་དང་བི་ས་དེ་ཚོ་གང་ག་དབྱིན་ཇིའི་བི་ས་དེ་ནན་ཅིང་ནང་ཞུས་ཡོད་ང་ཚོས་དབྱིན་ཇི་གཞུང་གི་ཨ་ནི་འདི་ནས་ཨ་མི་རི་ཀའི་བི་ས་དེ་ཧོང་ཀོང་ནང་ཞུས་ཡོད་འོ་ད་དེ་ཞུས་ནས་ཨ་ནི་ང་ཚོས་ཨ་མི་རི་ཀ་ཐོན་པ་རེད་ཨ་མི་རི་ཀ་ཐོན་པ་རེད་དབྱིན་ཇི་གཞུང་གི་ཡང་དེ་ཙང་ཕྱི་ར་ང་ཚོ་བོད་པ་འདི་ནང་གི་ལམ་ཁ་སྣེ་ལེན་བྱེད་ཡག་ལ་དབྱིན་ཇི་གཞུང་གི་སྐུ་ཚབ་གཏོང་གནང་གི་འདུག། ང་ཚོ་གནམ་གྲུའི་འབབ་ཐང་ཇི་ལྟར་ལས San Francisco སི་ཐན་འབྱོར་དུས་དབྱིན་ཇི་གཞུང་གི་སྐུ་ཚབ་འདུག་ཨ་མི་རི་ཀའི་གཞུང་གིས་ད་ང་ཚོ་ཨ་མི་རི་ཀར་འགྲོ་གི་ཡོད་པ་མ་གཏོགས་དབྱིན་ཇི་ནང་ལ་ད་འགྲོ་གི་ཡོད་མ་རེད། རྗེས་མར་དབྱིན་ཇི་ནང་ལ་ད་ཁོང་ཚོས་བྱེད་ཀྱི་རེད་པ། ཨ་མི་རི་ཀའི་ནང་ལ་འགྲོ་དུས་དབྱིན་ཇི་གཞུང་གིས་ཕེབས་བསུ་ཡོང་གི་འདུག་ཁོང་ཚོས་ཕེབས་བསུ་བྱས་དེ་འདྲ་བྱས་བྱུང། དེ་ནས་ཨ་ནི་དེར་སླེབས་པ་རེད་ག་རེ་ཟེར་བ་ནེའུ་ཡོག་ལ་སླེབས་པ་རེད། ནེའུ་ཡོག་ལ་སླེབས་དུས་ཚགས་པར་གྱི་ཚོགས་འདུ་ཚུགས་པ་རེད། ཚགས་པར་ཚོགས་འདུ་ཚུགས་ནས་ཨ་ནི

ཨ་ནི་སྟོབས་ལགས་བྱས་ཙང་ཡང། འདི་གས་ཀྱི་ད་ད་ལྟ་སྟོབས་ལགས་ཀྱི་ཉེ་རབས་ལོ་རྒྱུས་སྒང་ནས་བྱས་པ་ཡིན་ན་ཨེ་ཤི་ཡའི་ཚོགས་ཆེན་དང་ཚོང་དོན་སྐུ་ཚབ་ཕེབས་པ་འདི་གལ་ཆེན་པོ་ཅིག་གསུང་གི་ད་ད་ལྟ་བར་ལོ་རྒྱུས་ལ་ཕྱིར་དྲན་གནང་པའི་སྐབས་ལ་འདིའི་རིན་ཐང་འདི་ག་འདྲ་ཅིག་གཟིགས་ཀྱི་ཡོད་ན། རེད་འགྲོ་ག་ལ་ད་ང་ཚོས་ཀྱི་དེ་འདིའི་སྐབས་སུ་ཅིག་དུས་སྐབས་དེ་གའི་གནས་ཚུལ་ལ་ད་བརྟག་དཔྱད་བྱས་ཡོང་དུས་སྐབས་སུ་གནད་དོན་གཉིས་འདུག་བ། གནད་དོན་གཅིག་དེ་ག་རེ་རེད་ཟེར་ན་བྱ་བ་དེ་ལ་ཞུགས་པ་དེ་གའི་ང་ཚོས་དེ་ད་ད་རང་བཙན་ཤོར་དེ་དུས་རྒྱལ་ཁབ་རང་བཙན་ཡིན་པའི་ཀྱི་ང་ཚོ་གི་འཐབ་རྩོད་ཀྱི་ངོ་བོའི་ཐོག་ནས་རང་བཙན་ཡིན་པ་དེ་གསལ་པོ་ཅིག་བཟོ་དགོས་ཀྱི་ཡོད་པ་དང་ཨ་ནི་འདས་པའི་ཀྱི་ལོ་རྒྱུས་ཐོག་ལ་རང་བཙན་ཡིན་པའི་ཀྱི་ཅིག་ཕེ་ཡི་དེ་ཆ་རྐྱེན་ཟེར་ན་འདྲ་རང་བཙན་གྱི་རྒྱལ་ཁབ་ཅིག་ལ་ལོངས་སུ་སྤྱད་པའི་གནས་ཚུལ་དེ་ཚོ་གཞན་པ་ལ་ཤེས་རྟོགས་བཅུག་ཡས་ཟེར་ན་འདྲ་ང་ཚོའི་དཔང་རྟགས་ལ་འཁྱེར་ཡས་ཟེར་ན་འདྲ་དེ་གསལ་བཟོ་བྱེད་དགོས་པ་དེ

དེ་ཚོ་ཁོ་རང་ཚོ་ཡང་ཤེས་འགྲོ་ཡས་ཅིག་དཔེ་འགྲེལ་བཤད་རྒྱག་དགོས་མེད་པའི་གནས་ཚུལ་ཅིག་རེད་འདུག་བྱས་ཙང་འདིས་ཀྱི་ང་ཚོས་ཀྱི་ཅིག་རིན་ཐང་ཤུགས་ཆེན་པོ་ཞེ་བོ་འདུག་བ་ད་ཡང། ཕྱོགས་གཞན་པ་འདི་ནས་དངོས་ཡོད་སྐབས་དེ་དུས་ཙམ་པ་ང་ཚོ་ལ་གོ་སྐབས་དེ་ཚོ་རག་དུས་སྐབས་སུ་དུས་སྐབས་དེའི་སྐབས་སུ་ཨ་ནི་ཚོང་དོན་སྐུ་ཚབ་ལ་ཕེབས་མཁན་ཡིན་པ་ཡིན་ན་རེད། ཨེ་ཤི་ཡའི་གི་ཚོགས་འདུ་ལ་ཕེབས་མཁན་ཡིན་པ་ཡིན་ན་རེད། དེ་ག་ནང་བཞིན་གྱི་སྐབས་དེ་དུས་ལས་ཀྱི་སྣེ་མོར་གཏོགས་པའི་བོད་གཞུང་ཕྱི་དྲིལ་ལས་ཁུངས་ཡིན་པ་ན་རེད་ད་ཕྱི་རྒྱལ་ལས་ཁུངས་ལབ་ཀྱི་རེད་ད་བཀའ་ཤག་གི་ཡིན་པ་ན་བོད་ལྗོངས་ཚོགས་འདུ་ཆེན་མོ་ཡིན་པ་ན་རེད་འོ་ད་རྒྱལ་ཚབ་སྲིད་སྐྱོང་ཡིན་པ་ན་རེད་འདི་ཚོས་ཀྱི་སྐབས་དེ་དུས་ཙམ་པ་གོ་སྐབས་འདི་འདྲ་ཅིག་རག་ཡོད་པ་དང་གོ་སྐབས་འདི་འདྲ་རག་དུས་སྐབས་སུ་ང་ཚོས་ཀྱི་དུས་སྐབས་དེ་ཀྱི་ཆབ་སྲིད་དང་མཐུན་པའི་ཀྱི་ང་ཚོས་ཀྱི་གོ་སྐབས་དེ་ཚོ་ལེན་ཐུབ་ཡོད་བ་རེད། འཐབ་རྩོད་དེ་ཏག་ཏག་ཅིག་ང་ཚོས་ཀྱི་ཅིག་གོ་སྐབས་རག་རྒྱུ་དེ་རྩོད་ལེན་བྱེད་ཐུབ་ཡོད་རེད་ཟེར་ན་ད་དེའི་ཐོག་ལ་ང་ཚོས་ཀྱི་ཅིག་འཐུས་ཤོར་ཤུགས་ཆེན་པོ་ཞེ་བོ་ཅིག་འགྲོ་འདུག་བ། ད་ང་ཚོའི་གི་ཉེ་རབས་ལོ་རྒྱུས་ནང་ལ་བོད་ཀྱི་གོ་སྐབས་རག་བྱས་འཐུས་ཤོར་ཤུགས་ཆེ་ཤོས་འགྲོ་ཡས་དེ་ཡང་ཡང་ཨེ་ཤི་ཡའི་ཚོགས་འདུ་དང་ཕྱི་དྲིལ་ག་རེ་ཟེར་ན་ཚོང་དོན་སྐུ་ཚབ་དེ་གཉིས་ཆགས་བསྡད་འདུག་ང་ཚོས་ཕྱི་དྲིལ་གྱི་ཐོག་གི་ཅིག་པད་དེ་ག་རེ་ཟེར་ན་ད་འཐུས་ཤོར་དང་མ་སོང་ན་ཤུགས་ཆེ་ཤོས་ལས་ཀ་འདི་གཉིས་ཀྱི་ཐོག་ལ་ཤོར་བསྡད་ཡོད་རེད་ག་རེ་ཟེར་ན་ཕྱི་དྲིལ་གྱི་གོ་སྐབས་ཅིག་རག་ཡོད་རེད་བ། གོ་སྐབས་དེ་རག་རྒྱུ་འདིའི་དོན་ལ་རྦད་དེ་ཕྱི་དྲིལ་གྱི་ལས་ཀ་དེ་ཚོ་ཏག་ཏག་ཅིག་རྩོད་གླེང་གནང་ཐུབ་མི་འདུག་འཐུས་ཤོར་ཤོར་འགྲོ་འདུག་ལགས་ལ་དེའི་ཆེད་ནས་ཡང་སྐུ་ལངས་ལ། བས་ན་ག་རེའི་ཐོག་ནས་དེ་གའི་འཐུས་ཤོར་ཕྱིན་པ་དེ་མངོན་གྱི་ཡོད་ན་ད་ག་རེ་ཞུས་པ་ན་ང་རང་ཚོ་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་དེ་གལ་ཆེན་པོ་ཞེ་བོ་ཅིག་ཆགས་བསྡད་ཡོད་རེད་བ། ལགས་ལ་ད་དཔེར་ཆ་བཞག་པ་ན་ཕྱི་དྲིལ་གྱི་ཐོག་ནས་གནད་དོན་ཅིག་ཨེ་ཤི་ཡའི་གི་ཚོགས་འདུ་འདི་གི་ཐོག་ལ་ཆ་བཞག་པ་ན་རྒྱ་གར་བར་བརྒལ་གཞུང་དང་ཚོགས་འདུ་གོ་སྒྲིག་པ་འདི་ཚོས་གི་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པའི་གི་ཅིག་ངོས་འཛིན་དང་དེ་ག་རེ་ཟེར་ན་དེ། རྒྱལ་སྤྱིའི་ཐོག་ལ་འདི་ག་རང་ཅིག་ཡིན་པའི་གི་པ་ང་ཚོས་མཛུབ་སྟོན་དང་མ་སོ་ན་བྱེད་ཡས་ཐོག་ལ་འབད་བརྩོན་དང་རོགས་སྐྱོར་ཤུགས་ཆེ་བོ་ཞེ་བོ་བྱེད་ཀྱི་འདུག་བ་འགན་ལོ་ཤུགས་ཆེ་བོ་འཁྱེར་གྱི་འདུག་བ། ང་ཚོའི་ངོས་ནས་དུས་སྐབས་དེའི་སྐབས་སུ་ཚོགས་འདུའི་ཐོག་ལ་ཆ་ཤས་ཡག་པོ་ཁྱོན་ནས་ལེན་ཐུབ་ཡོད་མ་རེད། རྒྱ་མིའི་ངོས་ནས་ཚོགས་འདུ་བོད་གཞུང་དང་བོད་ཀྱི་སྐུ་ཚབ་དང་རྒྱ་མིའི་སྐུ་ཚབ་གཉིས་པོ་རྐུབ་ཀྱག་དང་མ་སོ་ན་གཅིག་རང་ལ་བཞག་དགོས་ལབ་ཀྱི་ཡོད་རེད། རྒྱ་གར་གཞུང་ངོས་ནས་བཞག་ཡོད་མ་རེད་ད་ཡིན་ནའང་ལ་ང་ཚོའི་སྐུ་ཚབ་ཚོས་ག་རེ་བྱས་པ་རེད་ཟེར་ན་ཚོགས་འདུའི་བར་གསེང་ལ་རྒྱ་མིའི་སྐུ་ཚབ་དེ་ཚོ་མཉམ་དུ་རྒྱ་མིས་ཁ་ལག་བཏང་དུས་སྐབས་སུ་ང་ཚོ་ཁ་ལག་ཟ་གར་འགྲོ་དུས་ཁ་ལག་ཟ་གར་འགྲོ་དུས་སྐབས་སུ་མཉམ་དུ་པར་ལུགས་རྒྱག་ཁ་བྱེད་དུས་སྐབས་སུ་སྐབས་དེ་དུས་ཚགས་པར་དེ་ཚོ་ལ་མང་པོ་བཏོན་ཡོད་རེད། རྒྱ་གར་གྱི་ངོས་ནས་ང་ཚོ་རྦད་དེ་རྒྱ་མི་ལ་མ་འདྲེས་པ་བྱེད་ཀྱི་འབད་བརྩོན་ཞེ་བོ་བྱེད་ཀྱི་ཡོད་རེད་བ། དཔེ་བཞག་ན་རྒྱ་མིའི་སྐུ་ཚབ་མ་སླེབས་གོང་ལ་བོད་གཞུང་སྐུ་ཚབ་དེ་ལྡི་ལི་ལ་སླེབས་དགོས་ཀྱི་ཡོད། དེ་སླེབས་བ་ན་ཁོ་རྒྱལ་སྤྱིའི་ཁྱབ་བསྒྲགས་དེ་ལ་ཚགས་པར་རྒྱག་མཁན་ཚོ་མང་པོ་ད་བོད་གཞུང་སྐུ་ཚབ་སླེབས་ཤག་ཟེར་དགོས་ཁོ་ཚགས་པར་རྒྱག་མཁན་ཅིག་ཆགས་འགྲོ་གི་རེད། དེ་ཚར་བ་དང་རྒྱ་མིའི་སྐུ་ཚབ་རྗེས་ལ་སླེབས་ཡོང་དུས་སྐབས་སུ་ཁོ་བོད་རྒྱ་མིའི་མངའ་ཁོངས་རེད་མ་རེད་ཟེར་གོང་ལ་ཡིན་རེད་ལབ་བ་ན་ཤུགས་རྐྱེན་ལུགས་དེ་ཆུང་ཆུང་ཞེ་བོ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་འདི་འདྲས་ཀྱི་འབད་བརྩོན་ཞེ་བོ་བྱས་ཡོད་རེད། ཨ་ནི་ཚོགས་ར་རང་ལ་ལོགས་ཁ་བཞག་ཡོད་རེད། དེ་ག་ནང་བཞིན་གྱི་ས་བཀྲ་དེ་ཚོ་རྦད་དེ་ཨུ་ཚུགས་བརྒྱབ་བྱས་ག་རེ་ཟེར་ན་དེ་རྦད་དེ་འབད་བརྩོན་ལུགས་བྱས་བྱས་རྦད་དེ་བཟོ་བཅོས་ལོས་བཏང་མི་འདུག་ཨ། མཐའ་མ་མཐའ་མ་ས་བཀྲ་མ། ཁྱོན་ཡོངས་ཀྱི་ས་བཀྲ་ཁོ་རང་རྦད་དེ་ཚོགས་ར་ནས་བཀོག་བཞག་རྒྱུ་མ་གཏོགས། རྦད་དེ་ས་བཀྲ་རྦད་དེ་ཅིག་ང་ཚོའི་རྒྱ་དང་བོད་ཀྱི་བར་ལ་ས་ཐིག་འཐེན་རྒྱུ་དེ་སུབ་རྒྱུ་དེ་འདྲས་ཀྱི་གནས་ཚུལ་རེད་མི་འདུག་ཨ། བྱས་ཙང་ད་ཡིན་ན་ང་ཚོའི་གི་ཚོགས་འདུའི་བར་གསེང་དེ་ཚོ་ལ་རྒྱ་མིས་ཁ་ལག་བཏང་ཡོང་དུས་སྐབས་སུ་ཨ་ཁ་ལག་ཟ་གར་འགྲོ་པར་མཉམ་དུ་རྒྱབ་ཨོ་དེ་འདྲས་བྱས་བྱས་སྐབས་དེ་དུས་ཀྱི་ས་རོ་ཇི་ནི་ནའེ་ཌུ་དང་ལ་ནེ་རུ་ཚོ་ཞེ་བོ་ཞིག་ཉོབ་འདུག་ཨ། རྒྱ་གར་དབྱིན་ཇིའི་གཞུང་གི་ཚོགས་འདུ་གོ་སྒྲིག་བྱེད་མཁན་གྱི་ད་དེ་དེ་གོ་སྒྲིག་བྱེད་མཁན་གྱི་ཚོགས་གཙོ་དང་འདྲ་ཞིང་དེ་རེད། ཨ་འདི་ག་ནང་བཞིན་གྱི་ང་ཚོས་ཀྱི་ག་རེ་ལབ་པ་རེད་ཟེར་ན་རྒྱ་གར་གྱིས་ང་ཚོར་རྒྱབ་སྐྱོར་ལུགས་ཞེ་བོ་བྱེད་ཀྱི་ཡོད་རེད་དེ་ཡིན་ན་ལ། ད་རྒྱ་གར་བོད་ཀྱི་ས་བཀྲ་ས་ཆའི་ཐོག་ལ་སྐད་ཆ་བྱེད་ཡས་དེ་འདྲ་ཡིན་གྱི་རེད་བསམ་བྱས་ང་ཚོའི་ཕ་ནི་ཚོའི་ག་རེ་བསམ་བློ་ཚོགས་འདུ་གྱི་ངོ་བོ་དང་ཚོགས་འདུ་གྱི་ཐོག་ལ་ལས་ཀ་ག་རེ་བྱེད་ཀྱི་རེད་ཟེར་ཡས་དེ་ང་ཚོས་ཧ་གོ་གི་མི་འདུག་ཨ། སྔར་མང་གོ་དེ་སྐབས་སུ་མོན་རྟ་དབང་དང་དེ་འདྲའི་ས་ཆ་མང་པོ་ཅིག་ཚུར་སློག་ཤོག་ཟེར་ལབ་རེད་ཐོག་མ་ཁོ་རང་ནེ་རུ་ནེ་རུ་ཐུག་ཡོང་དུས་སྐབས་སུ། བྱས་ཙང་གནད་དོན་འདི་འདྲའི་ཐོག་ནས་ཅིག་ང་ཚོས་ཀྱི་རྒྱ་གར་ལ་ཅིག་ཕེབས་ཏེ་ཅིག་མ་དགའ་བ་བཟོས་ཡས་ཟེར་ན་རྒྱ་རྒྱ་གར་ཧ་ལོག་ཡས་ཟེར་ན་ད་སེམས་ཕམ་བྱུང་ཡས་ཀྱི་གནས་ཚུལ་ཨ་ནི་གལ་ཆེ་ཤོས་དེ་ལ་ཚོགས་འདུ་འདིའི་ནང་ལ་ལེ་ཚན་མང་པོ་ཞེ་བོ་ཡོད་རེད་དེ་ལེ་ཚན་མང་པོ་ཡོད་པའི་ནང་ནས་ཆབ་སྲིད་དང་འབྲེལ་བའི་ཀྱི་ལེ་ཚན་དེ་ལ་ང་ཚོས་ཁྱོན་ནས་འཛུལ་ཡོད་མ་རེད་བསོད་ནམས་ཚོགས་འདུས་ཀྱི་ནང་ལ་གཅིག་གོ་སྐབས་ཆ་ཤས་གཅིག་རེ་གཅིག་ལེན་བྱ། ཚོགས་འདུ་ཁོ་རང་ཕེབས་ཏེ་ལེ་ཚན་དང་མ་སོ་ན་བཅོ་བརྒྱད་རེ་བྱུང་འདུག་དེའི་ནང་ལ་གཅིག་ལ་མེ་མཛོད་ལས་ཞུགས་ཐུབ་ཡོད་མ་རེད་དེ་ག་རེ་ཟེར་ན་སོ་ནམ་ཞིང་ལས་དང་འབྲེལ་བའི་གི་གསར་གཏོད་དང་ཞིང་ལས་གསར་གསར་གཏོད་དང་འབྲེལ་བའི་ཐོག་ལ་མེ་མཛོད་དངོས་གནས་བྱས་ན་ང་ཚོའི་ཆབ་སྲིད་དང་འབྲེལ་བའི་དེའི་ནང་ལ་ཞུགས་བྱས། འབྲེལ་བ་རྒྱ་གར་བ། དེ་ག་ནང་བཞིན་གྱི་ཕྱིའི་རྒྱལ་ཁབ་སུ་དང་མཉམ་དུ་འབྲེལ་བ་ལོ་བྱེད་སྐོར་དུ་དཔེ་བྱས་ན་ནེ་རུ་དེ་འདྲ་གཅིག་གིས་ད་ཁྱེད་ཚོ་བོད་དེ་ད་རུང་སྒོ་བརྒྱབ་བྱས་བསྡད་རྒྱུ་ཡོད་མ་རེད་ཁྱེད་རང་ཚོ་ཡང་ཕྱི་ལོགས་ལ་འགྲོ་རེད་ཕྱི་ཡི་མི་ཡང་བོད་ལ་ཕར་བཏང་དགོས་རེད་ཟེར་ཏེ་བསླབ་བྱ་བརྒྱབ་ཡོད་དེ་ང་ཚོས་སྐབས་དེ་དུས་ཚོགས་བཅར་བ་དཔེ་བཤད་ན་སུམ་ཅུ་སོ་དྲུག་རེ་ཅིག་ཡོད་རེད་རྒྱལ་ཁབ་མི་འདྲ་བ་དེ་ཚོས་རྒྱ་མི་མཉམ་དུ་ཁ་ལག་བཟས་པ་ཞིག་མ་གཏོགས་གཞན་པ་རྒྱལ་ཁབ་སུ་མཉམ་དུ་ང་ཚོས་ཀྱི་འབྲེལ་བ་བྱས་ཀྱི་སྐད་ཆ་ལུགས་བཤད་བྱས་མི་འདུག་ཨ། ད་དཀའ་ངལ་ཆེ་ཤོས་དེ་གཅིག་བྱས་ན་སྐབས་དེ་དུས་སྐད་སྒྱུར་དང་འདི་འདྲས་ཀྱི་གཅིག་སྐད་ཆའི་ཆ་རྐྱེན་དང་ཆབ་སྲིད་ཀྱི་གོ་རྟོགས་དམན་པའི་གཅིག་ཡིན་ས་རེད་པ། ད་དེ་འདྲ་ང་ཚོས་ཀྱི་ཚོང་དོན་སྐུ་ཚབ་ལ་བལྟས་པ་ཡིན་པ་ཡིན་ན་ལ་ཞྭ་སྒབ་པས་ཀྱི་ལྡི་ལི་ནས་ནེ་རུ་ཀྱི་ཆིངས་ཡིག་བོད་དང་རྒྱ་གར་གཉིས་ད་སྔོན་ལ་ཨ་ལ་ཚོང་གི་འཛའ་ཐང་དང་དེ་འདྲ་གཅིག་ཚོང་གི་གནས་ཚུལ་དེ་ཐག་མ་གཅོད་གོང་ལ་རྒྱལ་ཁབ་དེ་ངོས་འཛིན་ག་འདྲ་བྱེད་ཀྱི་ཡིན་པས་ཟེར་ཐག་བཅད་དགོས་རེད་ཟེར་བོད་གཞུང་ལ་ཕར་ཏར་ཁོ་རང་ཐེངས་མ་གསུམ་བཞི་ཞིག་བཏང་འདུག་དེ་ལ་ད་རུང་དང་རྒྱ་གར་གཞུང་དེ་རྒྱ་གར་དེ་དབྱིན་ཇིའི་རྒྱུན་འཛིན་པ་ཅིག་རེད་དང་ཡང་མིན་ན་གསར་དུ་རྙེད་པའི་རྒྱ་གར་གསར་པ་ཞིག་ཡིན་ཟེར་གྱི་ཐོག་ལ་ང་ཚོས་སྲིད་བྱུས་གསལ་པོ་ཁྱོན་ནས་བཤད་ཡོད་མ་རེད། དེ་ག་ནང་བཞིན་གྱི་ཨ་མི་རི་ཀར་འགྲོ་དུས་སྐོར་སུ་ཨ་མི་རི་ཀ་གི་ད་ཁྲིམས་རྩོད་པ་དེ་འདྲས་ཀྱི་རོགས་སྐྱོར་བྱས་རྗེས་ཨ་མི་རི་ཀའི་གཞུང་གི་མི་སྣས་ཀྱི་རོགས་སྐྱོར་བྱས་རྗེས་ད་ཤར་ཕྱོགས་ཀྱི་ཐོག་ལ་ཅིག་ལས་ཀ་བྱེད་མཁན་དེ་གི་ཨེ་ག་རེ་ཟེར་ན་མཉམ་འབྲེལ་རྒྱལ་ཚོགས་བཙུགས་འགྲོ་ཡོད་རེད་དེ་རྒྱལ་ཚོགས་ཀྱི་ཚོགས་མི་རྣམས་ལ་ཁྱེད་ཚོ་ཞུ་ན་ཡག་པོ་ཡོད་རེད་ཟེར་ཞྭ་སྒབ་པ་ལ་སློབ་སྟོན་བྱས་འདུག་སློབ་སྟོན་བྱས་འགྱོག་དེ་ཞྭ་སྒབ་པ་གིས་ཚུར་བོད་གཞུང་ལ་ཕར་ཏར་བཏང་ཏར་འཕྲིན་བརྒྱུད་བྱས་ནི་དེ་འདྲ་དེ་འདྲ་ལབ་གི་འདུག་ལབ་དུས་སྐོར་སུ་གཞུང་གིས་ཚུར་ལན་དེ་ག་རེ་རེད་ཁྱེད་རང་ལ་བསྐུལ་བའི་ལས་ཀ་དེ་བྱེད་གཞན་པ་ཇུས་གཏོགས་བྱེད་དགོས་མ་རེད་ཚུར་ལོག་ཤོག་ཟེར་དེ་འདྲས་ཀྱི། ཏར་བཏང་དེ་དེ་སྐུ་ངོ་ཞྭ་སྒབ་པ་རང་གིས་ག་རེ་ཟེར་ན་གཅིག་བྱས་ན་ང་ཚོས་དེ་ལྟར་མཉམ་དུ་བཏང་ཡས་དེའི་ནང་ལ་ལོང་འདྲ་ཞུས་དེའི་ནང་ཙང་ལ་ཡོད་ཀྱི་རེད་ལོ་ཡོད་ལབ་ལ་ཡོད་དེ་འདྲས་ཅིག་གསུངས་བསྡད་འདུག་བྱས་ཙང་སྐབས་དེ་དུས་ཙམ་པ། གཅིག་བྱས་ན་ཕྱི་དྲིལ་ལས་ཁུངས་ངས་བོད་གཞུང་ཕྱི་རྒྱལ་ལས་ཁུངས་ལབ་ནས་དེའི་གི་ནོར་འཁྲུལ་ཡིན་གྱི་རེད། གཅིག་བྱས་ན་སྐབས་དེ་དུས་བཀའ་ཤག་རང་གིས་ག་ཟེར་ན་ཐག་གཅོད་ཀྱི་རེད། གཅིག་བྱས་ན་ད་བོད་ལྗོངས་ཚོགས་འདུ་ཆེན་མོ་དང་སྐབས་དེ་དུས་གཞི་རྩའི་བོད་ལྗོངས་ཚོགས་འདུ་ཆེན་མོ་ལས་དེ་རྙོག་དྲ་ཚ་ས་ཆོག་དཔེ་བྱས་ན་ཞྭ་སྒབ་པ་དེ་ནི་ཕར་ཚོང་དོན་སྐུ་ཚབ་འགྲོ་དུས་སྐོར་སུ་དང་པོ་འགྲོ་གི་ཡིན་ལབ་དུས་སྐོར་སུ་ཕྱི་རྒྱལ་བཏང་གི་ཡོད་མ་རེད་པ། རྗེས་ལ་ཚ་རོང་ཟླ་བཟང་དགྲ་འདུལ་དང་དེ་ཚོས་ག་རེ་གསུངས་ཡོད་རེད་ཟེར་ན་ཨ་ནི་གསེར་ཉོ་ཡས་དེ།

ཕྱི་དྲིལ་གྱི་ལས་ཀར་བ་གཙོ་ཆེ་ཤོས་རེད་འདིའི་གནད་རེད་དོན་དེ་རེད་རེད། འགྲིག་མི་འདུག་བསམ་བསམ་དང། འདི་ཡི་ཐོག་ལ་སྐབས་དེ་དུས་ཟུར་ཁང་དབང་ཆེན་ཚེ་བརྟན་དང་ཧྲེན་ཙུང་ལིན་གཉིས་གྲོགས་པོ་ཆགས་རྗེས་འདི་གི་ལྟ་ཚུལ་མགོ་སྐོར་ཐེབས་མེད་ན་བསམ་བསམ་གྱི་ཚོར་བ་ཤུགས་ཆེ་བོ་ཞིག་ཡོང་གི་འདུག་ལགས་འོང་གནད་དོན་འདི་ཚོ་འོ། འབྲེལ་ཐག་ང་ཚོས་འཐུས་ཤོར་གྱི་གནད་དོན་ཤུགས་ཆེ་ཤོས་ལ་དཔེ་བྱས་ན་ཞྭ་སྒབ་པ་གིས་ད་འདིའི་ནང་ལ་གསུང་གི་ཡ་གིར་ཕར་ཕྱིན། མི་ངའི་གི་མི་ཚེའི་ནང་ལ་འགྱོད་པ་ཆེ་ཤོས་ཤི་ནའང་ད་དཔེ་དེ་འགྱོད་པ་དག་ཡག་མེད་ཀྱོ་གཅིག་སྐབས་དེ་དུས་ཙམ་པ་བཀའ་ཤག་ལ་སྙན་སེང་མ་ཞུས་བྱས་ཨ་རི་རང་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་ཐུབ་པ་ནི་དཔེ་དེབ་ཞེ་བོ་ཅིག་དཔེ་དཔའ་དག་དང་མ་སོ་ན་བཞག་ཐུབ་པའི་དང་རྩ་དོན་དང་མི་རིགས་ཚང་ཞེ་བོ་ཅིག་ཕེབས་ཐུབ་དགོས་ཡིན་ན་ལ་དེ་དེ་ཕར་དགོངས་སྐོར་ཞུས་ཏེ་དགོངས་སྐོར་ཞུས་བཀའ་ལན་ལ་དེ་བཞག་དགོས་སུ་ཞྭ་སྒབ་པ་བྱེད་ཐབས་ལུགས་ཁྱོན་ནས་བྱུང་མི་འདུག་ཨ། ལོང་ཏག་ཏག་ཐོབ་ལ། ཨ་ཐང་ཐང། སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་སྐབས་དེ་དུས་ཀྱི་ད་དངོས་ཡོད་གནས་ཚུལ་ཡང་འགྲེལ་བཤད་གནང་པ་དེའི་དུམ་བུ་གཅིག་གིས་ཡོད། George Marshall མཇལ་གི་ཡིན། མཇལ་འཕྲད་གནང་གི་ཡིན། བྱས་ནས་ཨ་ནི་མཇལ་འཕྲད་བྱས་བྱུང State Department རང་ནང་ལ་མཇལ་འཕྲད་བྱས་བྱུང་ང་ཚོ་མཇལ་འཕྲད་བྱེད་པའི་སྐབས་ལ། རྒྱབ་ལོགས་དེ་ལ། བོད་ཀྱི་ས་བཀྲ་ཅིག་བཀྲམས་ཤག་འདི་གཉིས་ཀ་འདི་ཁྱེད་རང་ཙ་ཏག་འདི་ལྟར་བཀག་ཚུན་ཁོ་རང་ཚོས་མཇལ་འཕྲད་བྱེད་གི་ཡོད་འདྲ་ལོག་སོད་རུབ་ཀྱི་ཡོད།

ཡིན་ནའི་བོད་པའི་ཨནི་སྐུ་ཚབ་ད་ནི་ཨ་མི་རི་ཀ་སླེབས་པ་དང་པོ་རེད་ཨནི་ཁྱེད་རང་ཚོ་དཔེ་བློ་ཕམ་བྱས་ཡོད་སོང་ཉི་མ་ཁ་ཤས་མཇལ་མ་ཐུབ་སྟེ་ང་ཚོ་སེམས་ཁྲལ་བྱུང་ཨནི་འདི་ཚོ་དགོངས་པ་མ་ཚོམ་རོགས་གནང་ཨནི་ད་གོ་མིན་ཏང་གི་དགག་བྱ་ཡོད་པ་འདི་ཚོ་གང་གསུང་གི་འདུག་སྟེ་ཨནི་བོད་པ་འདི་གལ་ཆེན་པོ་རེད་བསམ་ནས་ང་ཚོས་ཁྱེད་རང་ཚོ་མཇལ་འཕྲད་བྱས་པ་ཡིན་ཟེར་ནས་འོ་ད་འདི་གསུང་བྱུང་གསུང་ནས་ཨནི་མཇལ་འཕྲད་བྱས་བྱུང་ཞུ་ཡ་འདི་ཚོ་གང་ག་ཡག་པོ་ཞིག་ཞུ་ཐུབ་བྱུང་ཨནི་བསླབ་བྱ་བྱེད་མཁན་ཡིན་ཟེར་ནས་མི་གཅིག་བསྐོ་བཞག་གནང་བྱུང་ཨུ་ཏུ་ཨར་ཟེར་ཁོང་གི་མིང་ལ་ཨུ་ཏུ་ཨར་ཟེར་གྱི་འདུག་བསླབ་བྱ་བྱེད་མཁན་ཡིན། ད་ཁོང་གིས་བསླབ་བྱ་ཞེ་དྲག་བྱས་བྱུང། བསླབ་བྱ་བྱས་པ་ནང་བཞིན་ང་ཚོས་ལག་པ་རྩ་ལེན་ཐུབ་ཡོད་མ་རེད། ཡང་བསླབ་བྱ་འདུག་བྱས་པ་ད་ག་ངས་བརྟག་རེར་བསྟན་དགོས་ང་ཚོ་ནི་བྱས་ཆོག་པའི་དབང་ཆ་ཡོད་མ་རེད། ང་ཚོ་བོད་ཁྱིམ་ཞུ་ཡག་དེ་དོན་ཚན་གསུམ་པོ་དེ་རེད་ཁྱབ་བསྒྲགས་བྱེད་ཡག་དེ། ཨ་ནི་གསེར་སྒྲུབ་ཡག་དེ། ཨ་ནི་བོད་པའི་ཚོང་ག་ཚད་ཡོད་མེད་བལྟ་ཡག་དེ་འདི་གཅིག་པོ་མ་གཏོགས་ཡོད་མ་རེད། སྲིད་དོན་གྱི་དཔེ་ཞེ་དྲག་ང་ཚོར་གསུངས་བྱུང།

རྒྱལ་ཚོགས་དེ་ནིའུ་ཡོག་ལ་ཚུགས་ཀྱི་ཡོད་མ་རེད་སན་ཧྥི་རན་སི་ཀོ་ལ་གཞི་ནས་ཚུགས་ནས་ད་དུས་སང་དུས་ཤག་ཅིག་ནིའུ་ཡོག་ལ་སྤོ་གི་རེད་ཟེར་བ་ཞིག་སྐད་ཆ་འདི་རེད་འདུག་བྱས་ཙང་ཁོང་ཚོས་ད་སྐབས་ཡག་པོ་ཞིག་འཁེལ་འདུག་ག་ད་ནི་ཁྱེད་རང་ཚོས་འདི་ནང་ལ་རྐང་པ་ཞིག་རྒྱབ་ནུས་བྱས་ནས་གསུང་རྒྱུ་དེ་ང་ཚོས་ཤེས་ཀྱི་ཡོད་མ་རེད་གནད་དོན་ང་རང་ཚོས་དངོས་གནས་ཤེས་ཀྱི་ཡོད་མ་རེད་འདི་འདྲའི་གཟིགས་ཚད་ཅིག་ཞུས་ཡོད་རེད་མ་གཏོགས་འདི་ལ་ཡང་རྒྱབ་སྐྱོར་ཞུས་ནས་འདི་བྱས་ན་གནད་འགག་འདི་འདུག་ག་ཟེར་བ་དེ་ང་རང་ཚོས་ཤེས་ཀྱི་ཡོད་མ་རེད་བྷི་ནའི་ཁྱིམ་མི་ཅན་ད་ཁྱོད་རང་ག་ག་སྡོད། ཁྱེད་རང་ཚོ་ག་རེ་ལས་ཀ་བྱས་ཨ་ལོག་ཤོག་བྱས་ནས་བཀའ་རྒྱ་སླེབས་བྱུང་ཨ་ནི་ང་ཚོས་གང་མགྱོགས་མགྱོགས་རོབ་ཅིག་ལོག་ཡོང་བ་ཡིན་ཨ་མི་རི་ཀའི་སྣེ་ལེན་ཞེ་དྲག་བྱས་བྱུང་ཨ་ནི་ང་ཚོས་འཕྲུལ་འཁོར་རོབ་དེ་འདྲའི་སྐོར་བཀའ་མོལ་བྱས་ཡོག་རེད་ད་ག་ནང་བཞིན་གྱི་གོ་ལག་སྐོར་བཀའ་མོལ་བྱས་ཡོག་རེད་ད་ག་ནང་བཞིན་གྱི་གསེར་དང་དངུལ་སྒྲུབ་ཡག་སྐོར་སྐད་ཆ་བྱས་ཡོག་རེད་དེ་ཚོ་གང་ག་བྱས་ནས་གསེར་ཅིག་གཞན་དེ་ཚོའི་གྲངས་ཨ་རྒྱལ་ཁབ་རང་དབང་རང་བཙན་མེན་པའི་རྒྱལ་ཁབ་ཀྱིས་གསེར་ཉོ་ཆོག་གི་མ་རེད་ཟེར་གི་འདི་ཙང

རྒྱལ་ཁབ་ནས་རྒྱལ་ཁབ་ཟེར་དུས་རང་བཙན་གྱི་རྒྱལ་ཁབ་ཅིག་མ་གཏོགས་ཁས་ལེན་བྱས་ཆོག་གི་མ་རེད་ཟེར་ནས་གསུང་གི་འདུག་དེ་འདི་ཡི་གེ་འདི་ནི་ཕྱི་འབྲེལ་གྱི་ལས་བྱེད་ད་འདི་རེད State Department གི Treasury ལ་བཏང་བའི་ཡི་གེ་ཅིག་རེད་ཨ་ནི་གསེར ounce འདི་འདྲའི་བྱས་པ་ཅིག་ཨ་ནི་བོད་པའི་དེ་སྐུ་ཚབ་ལ་འཚོང་ཟེར་བྱས་པ་ད་འདི་འདྲའི་ཅིག་རེད་ཡི་གེ་འདི་འདྲའི་ཅིག་མ་གཏོགས་མི་འདུག་ཨོ་འདུག་ཅེས་ཨ་ནི་ཨ་མི་རི་ཀའི་བྱེད་སྒོ་རབ་འདེགས་ཏེ་ཨོ་སི་རབ་ཀྱིས་བསྒྲིགས་སོ། ཨོ་བྱས་ཙང་འདི་ཡི་གེ་གནས་ཚུལ་འདི་ཚོ་ད་ང་ཚོས་ཀེར་སོང་ན་གོ་སྐབས་རག་བྱས་སོ་སོ་རང་གི་རང་བཙན་དེ་སོ་སོ་རང་གི་བ་ཕུ་རྒྱབ་བསྐྱར་གསོ་ར་ཅིག་ཆ་བདེ་ཡོད་ཀི་འཐུས་ཤོར་གི་གནས་ཚུལ་བྱུང་བ་ཞིག་ལ་ཚོར་གི་འདུག་ཨ་ལའོ་ལ། ད་སྐབས་དེ་དུས་ང་རང་ཚོ་བོད་ནང་ལོགས་ལ་གནས་སྟངས་འདི་ག་འདྲས་ཅིག་ཆགས་ཀྱི་ཡོད་རེད་ལོ་ད་བཞི་བཅུ་ཞེ་བདུན་ལ་རྒྱ་གར་རང་བཙན་ཐོབ་རེད་བཞི་བཅུ་ཞེ་དགུའི་ལོ་ལ་ཆ་བཞག་པ་ཡིན་ན་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཟེར་ཡ་དེ་གསར་དུ་བཙུགས་པ་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ང་རང་ཚོ་བོད་ནང་ལོགས་ཀྱི་སྐབས་དེ་དུས་ཀྱི་གནས་སྟངས་འདི་ཡང་ཆབ་སྲིད་ཀྱི་གནས་སྟངས་ཞུས་ན་རེད་དེ་ག་འདྲས་ཅིག་ཆགས་ཀྱི་ཡོད་རེད། བཞི་བཅུ་ཞེ་བདུན་གཡས་གཡོན་འདི་ཚོ་ལ་བོད་ནང་ལ་ཆབ་སྲིད་ཀྱི་གནས་ཚུལ་རྦད་དེ། ཟང་ངེ་ཟིང་ངེ་འདྲ་བ་ཅིག་ང་ཚོས་དེའི་དང་ཅིག་ཕ་ཕོག་ཐུག་ཅིག་ཐེབས་བསྡད་ཡོད་རེད་ང་རང་ཚོ་ནམ་རྒྱུན་དཔེ་ཁོ་རང་ནང་བཀྲ་མ་ཤིས་ན་ཕྱི་དོན་མི་འགྲུབ་ལ་ཉེ་ཞོ་དཔེ་བཤད་ན་བཞི་བཅུ་ཞེ་བདུན་ལོར་ལ་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་དང་སྲིད་སྐྱོང་སྟག་བྲག་རིན་པོ་ཆེ་གི་ཕྱོགས་གཏོགས་རྩེད་རྗེས་ཨ་ནི་དེའི་གི་འཐབ་རྩོད་ཀྱི་འགལ་ཟླ་དེ་རྦད་དེ་རྩེ་མོར་སོན་པའི་གི་དུས་ཚོད་ཅིག་ཆགས་བསྡད་ཡོད་རེད། དཔེ་བཤད་ན་རྭ་སྒྲེང་རིན་པོ་ཆེ་ཤར་ཆེན་ལྕོག་ལ་བཙོན་ཁང་ལ་བཅུག་རྗེས་མཐའ་མ་དེ་བཙོན་ཁང་ལ་མེད་པ་ཆགས་བསྡད། དེ་ག་ནང་བཞིན་གྱི་རྭ་སྒྲེང་བླ་བྲང་དང་རྭ་སྒྲེང་རིན་པོ་ཆེ་ཕྱོགས་ནས་རྒྱ་ནག་གོ་མིན་ཏང་ལ་ཕར་གཅིག་གསང་བའི་གི་འབྲེལ་བ་བྱས་རྗེས་གོ་མིན་ཏང་གི་རོགས་སྐྱོར་ཡ་བཙལ་ཐབས་བྱས། གནས་ཚུལ་དེ་ལས་འཕྲོས་པའི་གི་སེ་ར་བྱེས་དང་བོད་གཞུང་བར་ལ་དམག་འཁྲུག་ལང་ཡས་ཨེ་དེ་ག་ནང་བཞིན་རྭ་སྒྲེང་བླ་བྲང་དང་ཨ་ནི་བོད་གཞུང་བར་ལ་འགལ་ཟླ་ད་དེ་བྱུང་རྗེས་ཨ་ནི་རྭ་སྒྲེང་བླ་བྲང་རྩ་མེད་འགྲོ་ཡས་འདིའི་གི་གནས་ཚུལ་དེ་ཚོ་ཚང་མ་ལོ་ད་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་དང། ནང་ལ་ལྷག་གནས་ཚུལ་དེ་ཐོག་མ་ལྷག་རེད་ཨ་ནི་ཞེ་བརྒྱད་ལོར་ལ་ཁོ་མུ་མཐུད་མཇུག་གནོན་སི་ནང་འདྲ་བེ་དེ་ས་ཡོམ་ཤུགས་ཆེན་པོ་བྱས་ན་སྐོར་ཕྲུག་དགུ་དེ་ཡོང་ཡ་ཡིན་པ་རེད་པ་དེ་འདྲས་ཀྱི་གནད་དོན་ཅིག་ཆགས་བསྡད་ཡོད་རེད་སྙམ། ད་པཎ་ཆེན་རིན་པོ་ཆེའི་སྐུ་ཕྲེང་བཅུ་པའི་གི་ཡང་སྲིད་བོད་ལ་ཡར་གདན་འདྲེན་ཞུ་ཕྱོགས་བྱེད་ཡས་དང་བོད་གཞུང་གིས་ངོས་འཛིན་བྱེད་ཀྱི་རེད་བྱེད་ཀྱི་མ་རེད་ཟེར་གྱི་གནས་ཚུལ་དེའི་ཐོག་ལ་བཀྲ་ཤིས་ལྷུན་པོའི་བླ་བྲང་དང་བོད་གཞུང་བར་ལ་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད་བྱས་ཙང་རྭ་སྒྲེང་རིན་པོ་ཆེ་དང་བོད་གཞུང་བར་ལ་དཀའ་ངལ་ཅིག་འཕྲད་ཡོད་རེད་སེ་ར་དང་བོད་གཞུང་བར་ལ་དཀའ་ངལ་ཅིག་འཕྲད་ཡོད་རེད་དེ་འདྲས་བྱས་ཡོང་དུས་སྐབས་སུ་བོད་གཞུང་ཁོ་རང་གི་ངོས་ནས་ནང་དཀའ་ངལ་ཤུགས་ཆེན་པོ་ཞེ་པོ་ཞིག་ལ་གདོང་ལེན་བྱེད་རྒྱུ་འཁེལ་བསྡད་པ་རེད། བླ་མ་མཚན་སྙན་ཆེན་པོ། ཨ་ནི་བླ་མ་དེ་ཚོའི་གི་རྒྱབ་ལོགས་ལ་ཨ་ནི་ང་རང་ཚོའི་དད་ལྡན་བོད་པ་དག་ཡོད་པ་བྱས། ཨ་ནི་ཆབ་སྲིད་ཐོག་ནས་བོད་ཕྱོགས་དང་ནི་རྒྱ་མི་གི་ལག་པ་འཆང་གི་ཡོད་རེད། ད་བཀའ་ཤག་ནང་ཁུལ་རང་ལ་ཆ་བཞག་པ་ན་དུས་སྐབས་དེའི་སྐབས་སུ་རྭ་སྒྲེང་རིན་པོ་ཆེ་ཕྱོགས་གཏོགས་ཡིན་ཡིན་མདོག་མདོག་བྱེད་མཁན་དང་སྟག་བྲག་རིན་པོ་ཆེའི་ཐོག་ལ་བཤད་ཅིག་བཀང་ཅིག་ཡིན་ཡིན་མདོག་མདོག་བྱེད་མཁན་ཨ་ནི་ལྷག་པ་དེའི་ནང་ནས་དབང་ཆ་གི་ཐོག་ལ་ཅིག་འཐབ་རྩོད་བྱེད་ཅིག་འཕང་འཇམ་པ་དཔེ་བཞག་ཡོད་ན་སྐབས་དེ་དུས་བཀའ་བློན་ཆ་བཞག་པ་ན་བཀའ་ཤོད་ཆོས་རྒྱལ་ཉི་མ་དང་ཟུར་ཁང་དབང་ཆེན་དགེ་ལེགས་གཉིས་ཐུགས་ནང་གཤིན་པོ་ཡོད་བ་མ་རེད། ཐུགས་ནང་དེ་འདྲ་མ་གཤིན་པའི་གནས་ཚུལ་དེ་འདྲ་ལ་བརྟེན་རྗེས་ཨ་ནི་བཀའ་ཤག་གི་ལས་དོན་མཉམ་རུབ་བྱེད་ཡས་དང་གསང་གཏམ་ཕར་ཚུར་སྐྱེལ་ཡས་དེའི་ཐོག་ལ་རྙོག་དྲ་ཞེ་བོ་ཡོང་གི་འདུག་བ། དཔེ་བཞག་ན་བཀའ་ཤོད་པ་ལྟ་བུ་ཞིག་ན་རྒྱ་མི་ལ་ཉེ་མོ་ཉེ་བོ་བྱེད་ཀྱི་འདུག་བ། ཟུར་ཁང་ཡིན་པ་ན་ཏོག་ཙམ་རྒྱ་གར་དབྱིན་ཇི་གཞུང་དང་དེ་ཚོ་ལ་ཉེ་བོ་བྱས་བསྡད་གི་ཡོད་རེད་བ། ད་ཟུར་ཁང་ལ་ཆ་བཞག་ན་ཤུགས་རྐྱེན་ཞེ་བོ་ཡོད་རེད་ཟུར་ཁང་ཁོ་རང་གི་པཱ་ལགས་དེ་བོད་གཞུང་ཕྱི་རྒྱལ་ལས་ཁུངས་དེ་རེད། ཟུར་ཁང་དབང་ཆེན་དགེ་ལེགས་ཁོང་རང་གི་ཆུང་བ་དེ་ཨ་ནི་མདའ་དཔོན་རེད། ལྷ་དབང་སྟོབས་རྒྱལ་ལབ་མཁན་ཞིག་ཡོད་རེད། ཨ་ཁུ་དེ་ནི་ཛ་སག་ཁེ་སྨད་བསོད་ནམས་དབང་འདུས་རེད་བ། ཨ་འདི་ག་ནང་བཞིན་ཟུར་ཁང་གི་བུ་མོ། འདི་ཡི་གི་རྡོ་རྗེ་གཡུ་སྒྲོན་ཞུ་གི་ཡོད་རེད་བ་ལྕམ། འདི་ཡི་གི་ཁྱོ་ག་དེ་ནི་ང་ཚོའི་གི་སྐབས་དེ་དུས་མདོ་སྤྱི། ད་ཕྱིས་ཕྱིས་ལ་ད་ཁོ་ཚོ་ཅིག་ཕར་ཐོར་བྱས་གཡུ་ཐོག་རེད་བ། ད་ང་ཚོའི་ཁྱིམ་གཞིས་ཅིག་ཐུགས་ནང་མ་གཤིན་པ་བྱུང་བ་མ་རྩ་གཡུ་ཐོག་རེད། འོ་དེ་འདྲས་གི་ཟུར་ཁང་ལ་ཆ་བཞག་ན་ཤུགས་རྐྱེན་ཆེན་པོ་ཞེ་བོ་རེད།

བོད་ཀྱི་ནང་ཁུལ་གྱི་ཆབ་སྲིད་ཀྱི་འགལ་ཟླ་དང་རྙོག་དྲ་འདི་གྱི་ནང་ལ་བཀའ་ཤོད་པ་འདི་རྦད་དེ་གཅིག་ཞེ་བོ་གཅིག་ཟིང་ཐེབས་བསྡད་འདུག་ཨོ་བྱས་དེ་འདྲས་ཀྱི་གནས་ཚུལ་ཆེན་པོ་ལ་ཤུགས་ཆེན་པོ་འདི་འདྲས་ཞུ་བ་ད་བཀའ་ཤག་ནང་ལ་ཤུགས་རྐྱེན་ཆེ་ཤོས་ཁོ་གཉིས་རེད་ཟུར་ཁང་དང་བཀའ་ཤོད་པ་ཨ་འདི་ག་ནང་བཞིན་གྱི་ཚ་རོང་ཟླ་བཟང་དགྲ་འདུལ་གཞི་རྩའི་གྱི་ཆབ་སྲིད་ཀྱི་དབང་ཤུགས་ཤུགས་ཆེན་པོ་ཡོད་མ་རེད་གར་གོ་གནས་ཤུགས་ཆེན་པོ་ཡོད་མ་རེད་ཤུགས་རྐྱེན་ཆེན་པོ་ཞེ་བོ་འདུག་ཚ་རོང་དེ་ཨ་ནི་ཚ་རོང་དང་ཟུར་ཁང་དབང་ཆེན་ཚེ་བརྟན་གཉིས་ད་ལྟ་ཕྱི་དྲིལ་ལས་ཁུངས་ཁོ་རང་གཉིས་རྦད་དེ་གྲོགས་པོ་ཞེ་དྲག་རེད་འདུག་བྱས་ཙང་འདི་འདྲས་བྱེད་དུས་སྐབས་དེ་དུས་ཆབ་སྲིད་ཀྱི་ཁ་ལོ་མང་ཆེ་ཅིག་དབང་ཆ་དང་ཤུགས་ཆེ་བོ་མེད་སྐྱོ་གང་ཞིག་ལ་ཡིན་ནང་ལ་ཁ་ལོ་སུས་ག་ལ་གང་ཙམ་ཅིག་བསྒྱུར་ཐུབ་གི་འདུག་ཟེར་ན་ཚ་རོང་དང། ཟུར་ཁང་དབང་ཆེན་ཚེ་བརྟན་དང་འདི་ཚོ་གིས་ཅིག་བྱེད་ཐུབ་ཡས་ལུགས་ཅིག་འདུག་བ། ཨ་ནི་ད་རྩིས་དཔོན་ལ་བྱས་ན་ཞྭ་སྒབ་པ་སྐབས་དེ་དུས་སྟག་བྲག་རིན་པོ་ཆེ་གི་ཕྱོགས་གཏོགས་དང་རྭ་སྒྲེང་རིན་པོ་ཆེ་ལ་འཁོན་འཛིན་ཤུགས་ཆེན་པོ་ཡོད་པའི་གི་རྣམ་པ་ཞིག་རྩི་གི་ཡོད་བ་རེད་བྱས་ཙང་འདི་འདྲས་གི་བྱས་རྗེས་བོད་གཞུང་གི་ནང་ལོག་ཁོ་རང་ལ་ག་རེ་ཟེར་ན་ད་དོགས་པ་ཞེ་བོ་བྱེད་པ་རེད། དེ་རྭ་སྒྲེང་གི་ཕྱོགས་གཏོགས་རེད། གང་བྱས་ད་མདོར་བསྡུས་ནས་བཤད་ན། སྐད་ཆ་གསལ་བོ་དང་རྩ་དོན་རང་ལ་ཕན་པའི་སྐད་ཆ་བཤད་ཐུབ་མཁན་ཞིག་ཞེ་དྲག་མི་འདུག་བ། དཔེ་ལས་ཀྱང་འཁྲབ་བྱེད་ཅིག་སོ་སོ་འཚོ་ཐབས་བྱེད་ཞུ་རྣམ་བསམ་ཚུལ་དེ་བྱེད་དགོས་འདུག་བ། སོ་སོ་རང་མགོ་ཐོན་ཐབས་བྱེད་ཡས་ཀྱི་བསམ་ཚུལ་ཅིག་འཁྱེར་ཡས་རེད་མ་གཏོགས་སྤྱི་པ་དང་ཕན་པའི་བསམ་བློ་ཅིག་གི་ཐོག་ནས་ཕར་ཕྱོགས་མ་ཅིག་ལ་ལྟ་སྟག་བྲག་རིན་པོ་ཆེ་གིས་ཆབ་སྲིད་གནང་སྟངས་ཁ་ཤས་ཅིག་ལ་སྐྱོན་བརྗོད་ལུགས་བྱས་པ་ན་ལམ་སང་རྭ་སྒྲེང་གི་ཕྱོགས་གཏོགས་རེད་བསམ་བྱས་མཐར་ཕུད་ལུགས་བཏང་ཡས་དང། ཨཱ། རྭ་སྒྲེང་གི་ཐོག་ལ་ཏོག་ཙམ་ཅིག་བྱས་པ་ཡིན་ན་ཨཱ་ད་དེ་སྟག་བྲག་གི་ཕྱོགས་གཏོགས་རེད་བསམ་བྱས་ཡང་ཕར་ཕྱོགས་མི་གིས་ཚུར་གནོན་ཤུགས་སྤྲད་སྲིད་པ་འདྲ་དེ་འདྲས་བྱས་ཀྱི་རྦད་དེ། ཟོལ་རེ་བྱ་ཡས་ཅིག་ལ་མེད་ཚོ་ཨཱ་ནི་ཞེ་དྲག་ཞེ་དྲག་ཅིག་མི་མི་འདུག་ཨཱ།

དངོས་གནས་ཀྱི་ཐོག་མའི་ཆར་ལ་ལོ་གཅིག་གཉིས་ཅིག་ད་རྦད་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་དགོངས་གཞི་ནང་ལྟར་ལ་རོལ་ཏེ་ཡིན་ན་ལ་ཐ་མ་དེ་ལྷོད་ལྷོད་ལྷོད་ལྷོད་མར་ཤོར་འགྲོ་ཡས་བྱུང་བ་མ་རེད་ཨ་ནི་སྐྱབས་འཛིན་དང་ཟས་རྔན་དེ་འདྲས་ཀྱི་ལན་ཧ་ལམ་མན་ཇུའི་ཀྱི་དཔོན་ས་ཉོ་ཚོང་ལབ་མཁན་བྱུང་བ་དེ་ཏག་ཏག་ང་ཚོའི་ཀྱི་དུས་སྐབས་དེའི་སྐབས་སུ་བྱུང་བ་རེད་དཔེ་བཞག་ན་བཀའ་བློན་དུ་སུ་བསྐོས་འདུག་སྐོར་སུ་སྐྱབས་འཛིན་ལ་ཉེ་ལས།

འཛམ་བུ་གླིང་གི་རྒྱལ་ཁབ་ག་འདྲ་ཞིག་ལ་འགྲོ་གི་འདུག་དེའི་ཐོག་ནས་ང་ཚོས་ཀྱིས་བོད་རང་བཙན་རྒྱུན་གནས་བྱེད་ཐབས་དེ་ལ་འབད་བརྩོན་ག་འདྲ་བྱེད་དགོས་འདུག་བསམ་བློ་ག་འདྲ་བཏང་དགོས་འདུག་ཆིག་སྒྲིལ་གྱི་འབྲེལ་བ་ག་འདྲ་བྱེད་དགོས་འདུག་ཕར་ཚུར་ཏག་ཏག་ཏག་ཏག་ཏག་ང་ཚོས་བྱ་འཕུར་ནས་ཟིན་ན་འདྲ་གཅིག་སྤེལ་ཏེ་གྲོག་མ་བང་སྒྲིག་པ་ནང་བཞིན་འགྲོ་ཁོ་རང་ཐུབ་ཀྱི་མི་འདུག་བྱས་ཙང་འདི་འདྲས་ཀྱི་ཅིག་འཐུས་ཤོར་ཡོང་ཡོང་ས་ཟིན་ན་མ་སོང་ན་འདི་འདྲས་ཅིག་ཆགས་བསྡད་འདུག་ལགས། འོང། ད་སྐབས་དེ་དུས་ཡང་ང་རང་ཚོ་ཅིག་གི་ཁམས་ཕྱོགས་ལ་ཡིན་པས་ན་ལས་ཁུངས་གསར་པ་ཅིག་གི་བཙུགས་ཡ་དང་འདི་འདྲས་ཀྱི་རྣམ་པ་དེ་ལས་གནས་བདེ་བ་ཅིག་གི་ཆགས་ཀྱི་ཡོད་ཟེར་བ་མུ་མཐུད་བྱས།

འོ་འདི་འདྲས་ཀྱིས་དཀའ་ངལ་ཡང་ང་ཚོས་ཀྱི་ཤུགས་ཆེན་པོ་ཞེ་པོ་ཞིག་འཕྲད་འདུག། བྱས་ཙང་གི་ད་སྐབས་དེ་དུས་ང་རང་ཚོའི་བོད་ཀྱི་གནས་སྟངས་འདི་ཞེ་དྲག་ཅིག་གི་ད་ཁག་པོ་ཅིག་གི་ཆགས་ཡོད་པ་འདིའི་ལོ་རྒྱུས་ཀྱི་གནས་ཚུལ་མང་པོ་ཅིག་གི་ཐོག་ནས་རྒྱུས་མངའ་ཡོང་ཡག་ཅིག་རེད་ཤག་ལ་ནི་འདིའི་ཅིག་གི་གནས་སྟངས་འདི་ཚོ་ཡིན་པས་ན་ཕྱིའི་ད་ཅིག་གི་ཤུགས་རྐྱེན་ཅིག་རེད་ལ་ཡང་ནང་ཁུལ་མ་མཐུན་པ་དང་འདི་འདྲས་ཀྱི་ད་མང་པོ་ཅིག་གི་ཐོག་ནས་ཨ་ནི་ལས་དོན་ཅིག་སྟོབས་ལགས་གསུངས་པ་ནང་བཞིན་རེད་གཏམ་དཔེ་ཅིག་གིས་གསུངས་སོང་བ་ནང་བཀྲ་མ་ཤིས་ན་ཕྱི་དོན་མི་འགྲུབ་བྱས་འོ་ད་ད་ལྟ་ང་རང་ཚོ་ཏག་ཏག་གི་དེ་འདྲས་ང་ཚོས་ཀྱི་བཙན་བྱོལ་གྱི་སྤྱི་ཚོགས་འདི་ནང་ལ་ཏག་ཏག་ཅིག་སྐབས་དེ་དུས་ངས་ལྟག་ལོག་རྒྱག་གི་འདུག་ང་ཚོ་ད་ལོ་རྒྱུས་ལུགས་ཀྱི་ལྟས་དོན་གཉེར་བ་དེ་ལྟག་ལོག་རྒྱག་འགྲོ་རྒྱག་འགྲོ་ལུགས་ཀྱི་བྱེད་ཀྱི་འདུག་ཧ་ལམ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་གི་སྐུ་དྲིན་ལ་མ་གཏོགས་པའི་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་གལ་སྲིད་ཅིག་མེད་པའི་དུས་སྐབས་ཅིག་ཆགས་པ་ན་གནས་ཚུལ་དེ་ཇི་བཞིན་ལྟག་ལོག་རྒྱག་ས་རེད་བསམ་བསམ་གྱི་ད་ང་ཚོས་གི་ཆོས་ལ་དད་པ་བྱས་བཤད་ན་མ་འོངས་ལུང་བསྟན་ལུགས་རྒྱག་ཐུབ་ཡས་ལུགས་ཅིག་དང་དེ་ཆབ་སྲིད་ཀྱི་གནས་ཚུལ་ལ་བཤད་ན་མ་འོངས་པ་ལ་ཚོད་བགམ་བྱེད་ཐུབ་ཡས་ཀྱི་གནས་ཚུལ་དེ་འདྲ་དན་རྟགས་ང་ཚོས་གི་ཅིག་བྱེད་སྟངས་དང་ཅིག་གནས་སྟངས་དེ་ལ་བལྟས་ན་དེ་འདྲ་ཅིག་ཆགས་ས་རེད་བསམ་བསམ་གྱི་ཅིག་སེམས་འཚབ། ཡང་སེ་ཡོང་ཡས་དང་ཅིག་མིག་མདུན་ནང་ལ་ཨ་ཀ་ད་དེ་འདྲ་ཅིག་ཆགས་ས་རེད་ད་སྔོན་མ་ཡང་དེ་འདྲ་ཆགས་འདུག་ཨ་བསམ་བསམ་ལུགས་ཅིག་གནས་ཚུལ་ལུགས་ཡང་སེ་ཡང་སེ་ཅིག་སེམས་འཚབ་ཡོང་ཡས་ཀྱི་གཞི་ལུགས་ཅིག་ཆགས་ཏེ་དེ་བ་ལ་སྐབས་དེ་དུས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་འདས་བཅུ་བཞི་པ་ངོས་འཛིན་གནང་ཡས་ཀྱི་དུས་ཡུན་ལོ་བཅུ་བདུན་ཡས་མས་ཅིག་རེད་པ་དེ་དུས་ཀྱི་གནས་ཚུལ་རེད་པ་ལགས་འོང། རེད་རེད་རེད་ཞུས་ཙང་གི་ད་ང་རང་ཚོ་ལོ་རྒྱུས་ཀྱི་ནི་བསླབ་བྱ་ལེན་ཡ་དེ་ཞེ་པོ་ཅིག་གི་ད་གལ་ཆེན་པོ་ཅིག་རེད་ལོ་རྒྱུས་ཀྱི་བསླབ་བྱ་ལེན་པའི་ཐོག་ནས་ཨ་ནི་ད་ལྟ་གོམ་པ་བརྟན་པོ་ཅིག་སྤོ་ཐུབ་ཡ་འདི་གནད་འགག་ཅིག་ཆགས་ཀྱི་ཡོད་ལ་ད་སྟོབས་ལགས་ཡང་ད་ལྟ་ང་ཚོ་དུས་ཚོད་ཀྱི་རྐྱེན་པས་ནི་ད་རིང་གི་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་རྒྱ་གར་བར་བརྒལ་གཞུང་དང་བོད་ཀྱི་འབྲེལ་བ་རེད་ཨ་ནི་བོད་ཀྱི་ཚོང་དོན་སྐུ་ཚབ་ཕེབས་པ་དང་འདིའི་སྐོར་གྱི་གནས་ཚུལ་ད་ཞིབ་ཚགས་པོ་ཅིག་ངོ་སྤྲོད་གནང་སོང་སྟོབས་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་རོགས་ལ། ལོ་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།